གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་ལྔ་པ་སྣྲོན་ཟླ་བའི་ཚེས་པ་བཅུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བདུན་པའི་ཚེས་ལྔ་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་དབྱངས་སྒྲོལ་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་སྦྲགས། ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སང་ཉིན་གཞུང་འབྲེལ་གྱི་སྐུའི་འཁྲུངས་སྐར་དུས་ཆེན་གྱི་མཛད་སྒོའི་ཐོག་དབུ་བཞུགས་མཛད་རྒྱུ་ཡིན་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མི་གཡོག་གིས་གཙོས་པའི་ཉི་ཧོང་གི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་ཁག་ཅིག་ལ་མཇལ་ཁ་བསྩལ་གནང་མཛད་པར་ཁོང་རྣམས་ཀྱིས་བོད་དོན་རྒྱབ་སྐྱོར་མུ་མཐུད་ནས་གནང་རྒྱུ་ཡིན་ལུགས་གསུངས་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བརྐྱངས་ཕྱག་གནས་སྐོར་བ་དགེ་འདུན་པ་སྐལ་བཟང་བསྟན་འཛིན་ལགས་ལ་མཇལ་ཁ་སྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་ནག་གཞུང་གིས་རྒྱ་གར་ལ་བྲོས་བྱོལ་དུ་འགྲོ་ཐབས་བྱེད་མཁན་བོད་པའི་སློབ་ཕྲུག་བརྒྱད་ནང་ནས་བཞི་འཛིན་བཟུང་དང་སློབ་ཕྲུག་བཞི་གར་སོང་ཆ་མེད་དུ་གྱུར་བའི་སྐོར།

བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། འདི་ཚེས་དྲུག་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བརྒྱད་ཅུ་གྱ་བརྒྱད་ལ་ཕེབས་པའི་སྐུའི་འཁྲུངས་སྐར་ཉིན་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དབུས་པའི་རྒྱ་གར་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན Sukhwinder Singh Sukhu མཆོག་རྣམ་གཉིས་ཆིབས་བསྒྱུར་བསྐྱང་རྒྱུ་ཡིན་པའི་སྐོར་རྡ་ས་ས་གནས་འགོ་འཛིན་དཀོན་མཆོག་མིག་དམར་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཨེ་ཤེ་ཡ་མིག་དམར་རང་བཙན་གྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨ་ནེ་ཡེ་ཀའི་མཛད་སྒོ་ལ་ཡང་ཆིབས་བསྒྱུར་གཏན་འབེབས་བྱས། ཨ་ནེ་འདི་ནས་ང་ཚོའི་སྐུ་མགྲོན་གཙོ་བོ་དེ་ང་རང་ཚོ་དེ་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཡིན་པ Chief Minister ཨ་ནེ Sukhu sir ཨ་ནེ་སང་ཉིན་དེ་འབྱོར་གྱི་ཡོད། ཨ་ནེ་འདི་ནས་མཛད་རིམ་རིམ་པའི་ཆུ་ཚོད་དགུ་པ་ནས་མཛད་རིམ་འགོ་བཙུགས་བྱས།

མཉམ་ཞུགས་གནང་རོགས་ཞེས་ལ་ཆེ་བསྟོད་ཞུ་བའི་སང་ཉིན་དུ། དཀོན་མཆོག་མིག་དམར་ལགས་ཀྱིས་མུ་མཐུད་གསུངས་ན་ཧི་མ་ཅཱལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་མཆོག་འདི་ཚེས་དྲུག་ཉིན་གྱི་སྔ་དྲོ་ཆུ་ཚོད་དགུ་པ་ཡོལ་ཙམ་ལ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཕེབས་འབྱོར་བྱུང་གི་ཡོད་འདུག། ཧྥ་རན་སི་ཀའི་ཅཱན་ཏི་ཀར་ནས་གནམ་གྲུ་ལ་ཕེབས་རྗེས་ཨ་འདི་ལ་ཡང་དགུ་དང་སྐར་མ་བཞི་བཅུ་ཞེ་ལྔ་དགུ་དང་སྐར་མ་ལྔ་བཅུའི་བར་དུ་འདུག་བ་ཅའི་མི་ངན་ཀང་ར་གི་ཨ་ནི་བའི་གནམ་ཐང་ལ་ཡང་འབྱོར་རྗེས་ཨ་འདི་ནས་ཁབ་ཏུ་ཁོ་རང་ཚུར་དེ་སྔོན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྐུའི་འཁྲུངས་སྐར་སྐབས་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་ཇེ་རམ་ཐྲ་ཀུ་མཆོག་ཕེབས་གཏན་འཁེལ་ཡོད་ཀྱང་གནམ་གཤིས་ཀྱིས་རྐྱེན་པས་དྲ་ལམ་བརྒྱུད་སྐུའི་འཁྲུངས་སྐར་གྱི་མཛད་སྒོར་མཉམ་ཞུགས་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།

ཁོང་ཚོས་རང་ནུས་གང་ཡོད་ཀྱིས་བོད་དོན་རྒྱབ་སྐྱོར་མུ་མཐུད་དུ་བྱ་འདུན་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་བོད་དོན་རྒྱབ་སྐྱོར་གནང་མཁན་ཉི་ཧོང་གི་བུད་མེད་རོལ་མོ་བ་བགྲེས་སོང་མེ་ཡུ་ཀའི་ལགས་ནས་མོ་རང་གི་རོལ་མོའི་སློབ་ཕྲུག་ཉི་ཧོང་རྒྱལ་ཁབ་ཀྱི་སེར་སྐྱ་ཕོ་མོ་བཅས་བཞུགས་སྒར་དུ་ཁྲིད་ཡོང་ནས་བོད་མིའི་དབུ་ཁྲིད་གོང་ས་མཆོག་གི་འཁྲུངས་སྐར་ལ་རོལ་དབྱངས་འཁྲབ་སྟོན་གཟིགས་ཕུལ་འཆར་ཡོད་པ་དང། ཁོང་ཚོར་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་བདུན་པ་གི་ཚེས་པ་ལྔ་གི་ཉི་མ་བོད་མིའི་དབུ་ཁྲིད་གོང་ས་མཆོག་ནས་མཇལ་ཁ་གནང་ཡོད་པ་དང་འབྲེལ། མཇལ་བཅར་བ་ཉི་ཧོང་གི་དགེ་སློང་ཧི་ཀ་ཕྱེད་ལགས་ནས་ཁོ་རང་གིས་དྲྭ་རྒྱའི་བརྒྱུད་ལམ་ནས་བོད་དོན་གོ་རྟོགས་སྤེལ་འདུན་ཡོད་པ་དང། གོང་ས་མཆོག་གི་དགོངས་བཞེད་ལམ་སྟོན་ལག་བསྟར་གྱི་དམ་བཅའ་བརྟན་པོ་ཡོད་པའི་འགྲེལ་བརྗོད་གནང་གི་འདུག། ད་ར་ར་མ་གེ་ཀ་ཉི་ཐ་ཞི་ཏོ་བ་དེ་ཧོན་ཏོ་ནི་ཡི་ཤོ་ནི་ཅི་དོ་བའི་དེ་ཀུར་ཀ་དོ་ཀ་ནོ། སྤྱིར་བཏང་མི་སོ་སོར་ཆེད་ལས་དང་བསམ་ཚུལ་མི་འདྲ་བ་རེ་ཡོད་ནའང། ཉི་ཧོང་གི་སྤྱི་ཚོགས་སུ་དེང་སང་རྒན་གཞོན་བར་གསུམ་ཚང་མ་ལ་དྲྭ་རྒྱ་ལ་དོ་སྣང་ཆེན་པོ་ཡོད་པར་བརྟེན།

བོད་ཁྱིམ་སློབ་ཕྲུག་ཚོར་བསྐུ་མཉེ་བསླབ་པ་དང་རྒན་གསོ་ཁང་གི་བོད་མི་བགྲེས་སོང་ཚོར་བསྐུ་མཉེ་གནང་བ་བཅས། སོ་སོའི་ཆེད་ལས་དང་འབྲེལ་ནས་བོད་དོན་རྒྱབ་སྐྱོར་དང་ཞབས་འདེགས་ཅི་ནུས་བསྒྲུབས་པ་བཞིན། འབྱུང་འགྱུར་ཀྱང་འབད་བརྩོན་གང་ཐུབ་གནང་ངེས་ཡིན་པ་གི་སྐོར་ལ་འགྲེལ་བརྗོད་གནང་སོང། ཉི་ཧོང་གི་རྒྱལ་ཁབ་ནི་འཛམ་གླིང་ཁྱོན་དུ་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་བ་མང་ཤོས་དེ་ཡིན་པ་མ་ཟད། ལྷག་པར་འདི་ལོ་སྤྱི་ཟླ་གཉིས་པ་གི་ཚེས་པ་བཅུ་གཉིས་ཀྱི་ཉི་མ་ཉི་ཧོང་གི་བོད་དོན་རྒྱབ་སྐྱོར་ཚོགས་པ་བཅུ་ཐམ་པ་མཉམ་རུབ་ཀྱིས། འབྱུང་འགྱུར་རྒྱ་ནག་གཞུང་གིས་བོད་ཀྱི་བླ་སྤྲུལ་ཆེ་ཁག་གི་ཡང་སྲིད་ངོས་འཛིན་ལ་ཐེ་བྱུས་བྱེད་མི་ཆོག་པ་དང། དམིགས་བསལ་གོང་ས་མཆོག་གི་ཡང་སྲིད་ལ་ཐེ་བྱུས་བྱས་ཚེ་དེ་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་སོགས་གྲོས་ཆོད་དོན་ཚན་ལྔ་བཞག་ཐུབ་ཡོད་ཁར། གྲོས་ཆོད་ཀྱི་ནང་དོན་ལག་བསྟར་ཐུབ་ཆེད་ཉི་ཧོང་གཞུང་ལ་སྐུལ་འདེད་ཤུགས་ཆེ་གནང་གི་ཡོད་ཅིང། བཞུགས་སྒར་དུ་ཆེད་བཅར་ཉི་ཧོང་བ་བཅུ་དགུ་ཡོད་པ་ལས་རོལ་མོའི་སྒྱུ་རྩལ་བ་བརྒྱད་ནས་ཉི་ཧོང་གི་སྲོལ་རྒྱུན་རོལ་དབྱངས་ཞིག་གོང་ས་མཆོག་ལ་དད་གུས་མཚོན་པར། རིང་མིན་སྐུའི་འཁྲུངས་སྐར་གྱི་ཉིན་མོར་ཆེད་དུ་གཟིགས་འབུལ་གནང་འཆར་ཡོད་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། ཡང་རྒྱ་ནག་གཞུང་གིས་རྒྱ་གར་ལ་བྲོས་བྱོལ་དུ་འགྲོ་རྒྱུའི་ཐབས་ཤེས་བྱེད་མཁན་བོད་པའི་སློབ་ཕྲུག་འགའི་ནང་ནས་བཞི་འཛིན་བཟུང་བྱས་པ་དང་སློབ་ཕྲུག་བཞི་གར་སོང་ཆ་མེད་དུ་གྱུར་འདུག་དེ་ཡང་སྤྱི་ཟླ་བདུན་པའི་ཚེས་ལྔ་ཉིན་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་བྱུང་བར་གཞིགས་ན། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་གསུམ་པའི་ནང་བོད་ཤར་རྒྱུད་ཀྱི་རྒྱལ་རོང་ཆུ་ཆེན་ནམ། རྒྱ་ནག་གཞུང་གིས་བཅད་བགོས་བྱས་པ་ཟི་ཁྲོན་ཞིང་ཆེན་རྔ་པ་ཁུལ་ཆུ་ཆེན་རྫོང་གི་བོད་པའི་སློབ་ཕྲུག་བརྒྱད་རྒྱ་གར་དུ་བྲོས་བྱོལ་ཆེད་ཡོང་བཞིན་པའི་སྐབས་ལམ་བར་བོད་ཀྱི་རྒྱལ་ས་ལྷ་སར་འབྱོར་སྐབས་ཆུ་ཆེན་རྫོང་ཉེན་རྟོག་པ་དང་ལྷ་སའི་འབྲེལ་ཡོད་ཉེན་རྟོག་པ་མཉམ་འབྲེལ་གྱིས་སློབ་ཕྲུག་བརྒྱད་ནང་ནས་བཞི

ནག་ཚོགས་ཀྱི་ལག་ཏུ་ཤོར་ཡོད་པས་རྒྱ་སྒོར་ཁྲི་བརྒྱད་རེ་སྤྲད་ན་ཕྱིར་ལེན་ཐུབ་རྒྱུའི་སྐོར་ཙམ་ལས་ཞིབ་ཕྲའི་གནས་ཚུལ་གསལ་བཤད་གང་ཡང་བྱས་མི་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་བཞུགས་སྒར་དྷརམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་གནང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན། ཕྱི་ཟླ་བདུན་པའི་ཚེས་ལྔ་ཉིན་འདི་གའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་གནང་བ་ལྟར་ན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་ནང་བོད་ཤར་རྒྱུད་ཀྱི་རྒྱལ་རོང་ཆུ་ཆེན་ནམ་རྒྱ་ནག་གཞུང་གིས་ཇུས་འགོད་བྱས་པ་སི་ཁྲོན་ཞིང་ཆེན་རྔ་བ་ཁུལ་ཆུ་ཆེན་རྫོང་གི་བོད་རིགས་སློབ་ཕྲུག་བརྒྱད་ནས་རྒྱ་གར་དུ་བྲོས་བྱོལ་ཆེད་ལམ་ལ་བུད་དེ་བོད་ཀྱི་རྒྱལ་ས་ལྷ་སར་སླེབས་རྗེས་ཆུ་ཆེན་རྫོང་ཉེན་རྟོག་པ་དང་ལྷ་སའི་འབྲེལ་ཡོད་ཉེན་རྟོག་པ་མཉམ་འབྲེལ་གྱིས། སློབ་ཕྲུག་བརྒྱད་ལས་བཞི་ལྷ་ས་ཉེན་རྟོག་པས་འཛིན་བཟུང་གིས་ཆུ་ཆེན་རྫོང་ཉེན་རྟོག་པར་རྩིས་སྤྲད་རྗེས་ཉིན་ཤས་རིང་ཆུ་ཆེན་རྫོང་ཉེན་རྟོག་པས་འདྲི་གཅོད་གཅར་རྡུང་བྱས་ཏེ་སློབ་མ་རེར་རྒྱ་སྒོར་ཁྲི་གཉིས་ཀྱི་ཉེས་ཆད་བཅད་ནས་གློད་གྲོལ་བཏང་ཡོད་པ་དང་དེ་མིན་སློབ་ཕྲུག་གཞན་བཞི་གར་སོང་ཆ་མེད་དུ་གྱུར་ནས་ཟླ་བ་ལྔ་འགྲོ་བཞིན་ཡོད་པ་དང་སློབ་ཕྲུག་དེ་དག་གི་ནང་མི་ཚོས་ད་བར་རྩད་འཚོལ་བྱས་ཀྱང་ཉེན་རྟོག་པ་ཚོས་སློབ་ཕྲུག་དེ་དག་ནག་ཚོགས་ལག་ཏུ་ཤོར་ཡོད་པས་རྒྱ་སྒོར་ཁྲི་བརྒྱད་རེ་སྤྲད་ན་ཕྱིར་ལེན་ཐུབ་སྐོར་ཙམ་ལས་ཞིབ་ཕྲའི་གནས་ཚུལ་གསལ་བཤད་གང་ཡང་བྱེད་ཀྱི་མེད་འདུག་ཡང་གནས་ཚུལ་མཁོ་སྤྲོད་པས་མུ་མཐུད་བརྗོད་དོན་ལ། ནང་མི་དང་སློབ་ཕྲུག་ཚོའི་བདེ་འཇགས་ཆེད་གནས་སྐབས་མིང་མཁོ་སྤྲོད་བྱེད་ཐབས་མེད་པ་དང་སློབ་ཕྲུག་དེ་དག་ད་ལོ་ལོ་ན་བཅུ་བདུན་དང་བཅོ་བརྒྱད་བར་དང་སློབ་འབྲིང་སློབ་གཉེར་གནང་བཞིན་ཡོད་འདུག་ལ། དེ་མིན་གར་སོང་ཆ་མེད་དུ་གྱུར་བའི་སློབ་ཕྲུག་ཚོ་རྒྱ་ནག་གི་མཐའ་མཚམས་བརྒལ་ནས་ནག་ཚོགས་ཀྱི་ལག་ཏུ་ཤོར་ཡོད་པས་རྒྱ་ནག་ཉེན་རྟོག་རྒྱ་སྒོར་ཁྲི་བརྒྱད་ཡས་མས་སྤྲད་ན་ཕྱིར་ཉོ་ཐུབ་སྐོར་ཙམ་ལས་ཁོ་ཚོ་དོན་དངོས་རྒྱལ་མཚམས་གང་ནས་བརྒལ་ཡོད་དང་ནག་ཚོགས་ལག་ཏུ་ག་འདྲ་ཤོར་སོགས་ཞིབ་ཕྲ་གསལ་བཤད་གང་ཡང་མེད་སྐོར་འགྲེལ་བརྗོད་གནང་གི་འདུག་སློབ་ཕྲུག་དེ་དག་ཆུ་ཆེན་རྫོང་སློབ་འབྲིང་གཉིས་པའི་སློབ་མ་རྐྱང་ཡིན་པ་ལས་ད་ལྟའི་ཆར་ཁོ་ཚོ་རྒྱ་གར་དུ་བྲོས་བྱོལ་འགྲོ་དགོས་པའི་རྒྱུ་མཚན་དང་གློད་གྲོལ་བཏང་བའི་སློབ་ཕྲུག་བཞི་དེ་ཕྱིར་སློབ་གྲྭར་འཛུལ་ཞུགས་བྱེད་བཅུག་ཡོད་སོགས་ཀྱི་ཞིབ་ཕྲའི་གནས་ཚུལ་ཤེས་རྟོགས་ཐུབ་ཀྱི་མེད་པ་དང་གློད་གྲོལ་བཏང་ཟིན་པའི་སློབ་ཕྲུག་ཚོས་ཁོང་ཚོ་ལྷ་ས་ཉེན་རྟོག་པས་འཛིན་བཟུང་རྗེས་ཁ་འཐོར་བཏང་ཡོད་སྟབས་གར་སོང་ཆ་མེད་དུ་གྱུར་བའི་སློབ་ཕྲུག་གཞན་བཞི་དེ་གང་དུ་འཛིན་བཟུང་བྱས་ཡོད་དང་གང་ཞིག་ཏུ་ཁྲིད་སོགས་ཤེས་རྟོགས་མེད་སྐོར་འགྲེལ་བརྗོད་གནང་འདུག་ལ། ཡང་འབྲེལ་ཡོད་ནས་བརྗོད་པར་གཞིགས་ན་སློབ་ཕྲུག་གི་ཕ་མ་དང་ཡུལ་མི་ཚོས་ཉེན་རྟོག་པ་ཚོས་དངུལ་འབོར་ཆེན་ལེན་ཐབས་ལས་སློབ་ཕྲུག་དེ་དག་རྒྱལ་མཚམས་བརྒལ་བ་དང་ནག་ཚོགས་ལག་ཏུ་ཤོར་མེད་པར། བཀག་སྐྱིལ་འོག་བཞག་ཡོད་པའི་བསམ་ཚུལ་འོག་མུ་མཐུད་རྩད་འཚོལ་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཆུ་ཆེན་རྫོང་སློབ་འབྲིང་གཉིས་པ་ནི་ཆུ་ཆེན་རྫོང་མདོ་དབུས་གྲོང་རྡལ་དུ་རྟེན་གཞི་བྱས་ཡོད་པ་དང་སློབ་གྲྭའི་དྲ་རྒྱའི་ནང་གསལ་བ་ལྟར་ན་སློབ་འབྲིང་དེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་སློབ་ཆུང་གི་ངོ་བོར་འགོ་བཙུགས་ཏེ་ཕྱི་ལོ་གཉིས་སྟོང་གསུམ་ལོའི་ས་གནས་སྲིད་གཞུང་ལ་རྩིས་སྤྲོད་དང་ཕྱི་ལོ་གཉིས་སྟོང་བཅུ་དགུ་ལོ་ནས་བཟུང་སློབ་འབྲིང་གི་ངོ་བོར་བསྒྱུར་ཡོད་ཀྱང་སློབ་གྲྭའི་སློབ་ཚན་ཚང་མ་རྒྱ་ཡིག་ནང་འཁྲིད་བཞིན་ཡོད་འདུག་ལ་ངོ་སྤྲོད་ནང་སློབ་ཚན་ཞོར་དུ་རང་ཉིད་ལ་འདོད་མོས་ཡོད་ཚེ་ཨ་མདོའི་སྐད་དང་དབྱིན་ཡིག་ཟུར་འཁྲིད་ཀྱི་ཆ་རྐྱེན་མཁོ་འདོན་བྱས་ཡོད་པ་བཀོད་འདུག་ལ་སྤྱིར་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ནང་བོད་ནང་ས་བྱི་ཞི་རྒོལ་ཆེན་མོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གིས་བོད་མི་ཚོ་ཕྱི་ཕྱོགས་སུ་བྲོས་བྱོལ་དུ་ས་མཚམས་ཁག་ཏུ་དམ་དྲག་ཤུགས་ཆེར་བྱས་རྐྱེན་དེང་སྐབས་ལོ་རེ་བཞིན་བོད་ནས་སྐྱབས་བཅོལ་དུ་ཡོང་མཁན་ཇེ་ཉུང་དུ་ཕྱིན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན་ཐའེ་ཝན་གྱི་གྲོས་ཚོགས་འཐུས་མི། ཧུན་སན་ཧན་མཆོག་གིས་ཁ་སང་ཕྱི་ཚེས་བཞི་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ཆེད་ཕེབས་གནང་ནས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་མཇལ་འཕྲད་གནང་སྐོར་ད་རིང་ཕྱི་ཚེས་ལྔ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲྭ་རྒྱའི་ཐོག་གནས་ཚུལ་བཀོད་གནང་འདུག་སྐབས་དེར་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཐའེ་ཝན་གྱི་གྲོས་ཚོགས་འཐུས་མི་ཧུན་སན་ཧན་མཆོག་བཞུགས་སྒར་དྷ་རམ་ས་ལར་ཕེབས་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་དྲུག་པའི་ནང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང་གོ་སྒྲིག་ཞུས་པའི་རྒྱལ་སྤྱིའི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆེན་ཐེངས་བརྒྱད་པའི་ཐོག་ལྷན་བཞུགས་གནང་བ་བཅས་ལ་ཐུགས་རྗེ་ཆེ་ཞུས་གནང་འདུག་ཡང་སྐབས་དེར་ཐའེ་ཝན་གྱི་གྲོས་ཚོགས་འཐུས་མི་ཧུང་མཆོག་གིས། ཕྱི་ལོ་ཉིས་སྟོང་དྲུག་ལོར་ཁོང་ཐོག་མར་བཞུགས་སྒར་རྡ་རམ་ས་ལར་ཕེབས་པའི་བརྒྱུད་རིམ་སྐོར་ངོ་སྤྲོད་སྙིང་བསྡུས་ཤིག་གནང་བ་དང་རྒྱ་ནག་དམར་པོའི་གཞུང་གིས་ཐའེ་ཝན་ལ་གནོན་ཤུགས་སྤྲོད་བཞིན་པའི་སྐོར་དང་ཉེ་ཆར་རྒྱལ་སྤྱིའི་ནང་ཐའེ་ཝན་གྱི་གནད་དོན་ལ་དོ་སྣང་ཤུགས་ཆེ་བྱེད་ཀྱི་ཡོད་པ། ཡང་ཐའེ་ཝན་ངོས་ནས་བོད་མིའི་སྒྲིག་འཛུགས་དང་བོད་མིའི་ཉམས་མྱོང་ཐོག་ནས་སློབ་སྦྱོང་བྱ་རྒྱུ་ཧ་ཅང་གལ་ཆེན་པོ་ཡིན་པ། ཡང་བོད་དང་སོག་པོ་ཧོང་ཀོང་དང་ཐའེ་ཝན་ཡུ་གུར་བཅས་ཀྱི་མི་རིགས་དབར་ཕན་ཚུན་དགོངས་ཚུལ་བརྗེ་ལེན་གནང་སྟེ་དབང་ཆ་གཅིག་སྡུད་པ་རྒྱ་ནག་ལ་དབྱེ་ཞིབ་བྱ་རྒྱུ་གལ་ཆེ་ཡིན་པ་དང་ནུབ་ཕྱོགས་པའི་དབྱེ་ཞིབ་བྱས་པ་ཁག་གིས་གྲུབ་འབྲས་ཡག་པོ་ཐོན་ཐུབ་པ་སོགས་ཀྱི་སྐོར་ཡང་གསུངས་འདུག། ཡང་སྐབས་དེར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རྒྱ་ནག་དམར་པོའི་གཞུང་གིས་ཆབ་སྲིད་ཀྱི་ཁེ་ཕན་ཁོ་ནའི་ཆེད་རྒྱལ་སྤྱིའི་ནང་དུས་རྟག་ཏུ་གནས་ཚུལ་རྫུན་མ་དྲིལ་བསྒྲགས་བྱས་དང་བྱེད་བཞིན་པའི་སྐོར་དང། ཐའེ་ཝན་གྱི་གྲོས་ཚོགས་དང་བོད་མི་མང་སྤྱི་འཐུས་ལྷན་ཚོགས་བར་འབྲེལ་བ་གནང་རྒྱུ་གལ་ཆེན་པོ་ཡིན་པ། ཐའེ་ཝན་གཞུང་ནས་བོད་མིའི་མཐོང་མཆན་ཞུ་རྒྱུའི་དཀའ་ངལ་མེད་པ་བཟོ་ཐབས་གནང་དགོས་པ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱིས་རང་གི་དབང་ཆ་སྲུང་སྐྱོབ་ཁོ་ནའི་ཆེད་རྒྱ་ནག་གི་མཐའ་མཚམས་སྲུང་སྐྱོབ་ལས་རྒྱ་ནག་རྒྱལ་ནང་གི་བདེ་འཇགས་ལ་འགྲོ་སོང་མང་བ་བཏང་དང་གཏོང་བཞིན་པ་དེ་དམར་པོའི་སྒྲིག་འཛུགས་ནང་ལ་ཡང་དངངས་འཚབ་ཡོད་པ་མངོན་གསལ་སྟོན་གྱི་ཡོད་པ། རྒྱལ་སྤྱིའི་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་འབྲེལ་མཐུད་ཚོགས་པའི་ནང་ཐའེ་ཝན་གྱི་གྲོས་ཚོགས་འཐུས་མི་དང། མང་གཙོ་དོན་གཉེར་བ་གང་མང་མཉམ་ཞུགས་གནང་དགོས་པ་སོགས་ཀྱི་འབོད་སྐུལ་ཡང་གནང་ཡོད་པའི་གནས་ཚུལ་འདུག། ཡང་ཨོ་སི་ཁྲེ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བེ་ནིས་མཆོག་གིས་ཧོང་ཀོང་ས་གནས་གཞུང་ནས་ཨོ་སི་ཁྲེ་ལི་ཡར་གནས་སྡོད་བྱེད་མཁན་ཧོང་ཀོང་གི་མང་གཙོ་དོན་གཉེར་བ་གཉིས་འཛིན་བཟུང་ཆེད་གནས་ཚུལ་མཁོ་སྤྲོད་སོགས་བྱེད་མཁན་ལ་ཧོང་ཀོང་གི་དངུལ་ལོར་ས་ཡ་རེ་སྤྲོད་རྒྱུའི་གསལ་བསྒྲགས་བྱས་པ་དེ་ཁས་ལེན་བྱ་ཐབས་མེད་པ་ཞིག་ཡིན་སྐོར་འགྲེལ་བརྗོད་གནང་འདུག་དེ་ཡང་རོའི་ཏེར་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན། ཧོང་ཀོང་གི་གཙོ་འཛིན་ཇཱོན་ལི་ཡིས་ཕྱི་རྒྱལ་ཡུལ་གྲུ་ཁག་ལ་གནས་པའི་ཧོང་ཀོང་གི་མང་གཙོ་དོན་གཉེར་བ་བརྒྱད་འཛིན་བཟུང་བྱ་རྒྱུ་ཡིན་ལུགས་གསལ་བསྒྲགས་བྱས་པ་མ་ཟད་ཨོ་སི་ཀྲི་ལི་ཡའི་གྲོང་ཁྱེར་མེལ་བྷོན་ནང་གནས་སྡོད་ཡུལ་དེའི་མི་སེར་དང་ཁྲིམས་རྩོད་པ་ཡིན་པ། ཁེ་ཝིན་ཡམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་ཨོ་སི་ཀྲི་ལི་ཡའི་ནང་གནས་སྡོད་པ། ཧོང་ཀོང་ས་གནས་ཀྱི་གྲོས་ཚོགས་འཐུས་མི་ཟུར་པ། ཊེཌ་ཧུའི་གཙོས་པའི་ཧོང་ཀོང་གི་མང་གཙོ་དོན་གཉེར་བ་བརྒྱད་མིང་འབོད་བྱས་ཏེ་ཁོང་རྣམས་འཛིན་བཟུང་བྱེད་ཕྱིར་གནས་ཚུལ་མཁོ་སྤྲོད་སོགས་བྱེད་མཁན་ལ། ཧོང་ཀོང་གི་དངུལ་ལོར་ས་ཡ་གཅིག་སྤྲོད་རྒྱུ་ཡིན་སྐོར་གསལ་བསྒྲགས་བྱས་འདུག་ད་རིང་ཨོསི་ཀྲི་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བྷ་ནིས་མཆོག་གིས་འདི་ནི་ཁས་ལེན་བྱ་ཐབས་མེད་པ་ཞིག་ཡིན་སྐོར་ཡུལ་དེའི་བརྙན་འཕྲིན་ལས་ཁང་དགུ་པ་ཞེས་པའི་བཅར་འདྲིར་དང་ལེན་གནང་སྐབས་གསུངས་པ་མ་ཟད། ཨོ་སི་ཀྲི་ལི་ཡ་རྒྱ་ནག་དང་མཉམ་འབྲེལ་བྱེད་ས་ཁག་ལ་མཉམ་འབྲེལ་བྱ་རྒྱུ་དང་མོས་མཐུན་བྱེད་མི་དགོས་པ་དེ་འདྲ་བྱུང་ཚེ་མོས་མཐུན་བྱ་རྒྱུ་མིན། འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་རྒྱ་ནག་ལ་མོས་མཐུན་བྱེད་ཀྱི་མེད་ཅེས་སྲིད་བློན་ཨལ་པེ་ནིས་མཆོག་གིས་གསུངས་འདུག་ཡང་ཨོ་སི་ཀྲི་ལི་ཡའི་ཕྱོགས་འགལ་སྲིད་དོན་ཚོགས་པའི་དབུ་ཁྲིད་པི་ཏར་ཌུ་ཊོན་མཆོག་གིས་ཨོ་སི་ཀྲི་ལི་ཡའི་སྲིད་བློན་མཆོག་གི་གོང་ཞུས་གཏམ་བཤད་ལ་རྒྱབ་སྐྱོར་ཆ་ཚང་གནང་ནས་ཨོ་སི་ཀྲི་ལི་ཡའི་མི་སེར་རྗེས་འདེད་གཏོང་རྒྱུའམ་འཚོལ་ཞིབ་བྱེད་བཞིན་པ་དེ་དག་ལ་ཁས་ལེན་ཐབས་རྩ་བ་ཉིད་ནས་མེད་སྐོར་གསུངས་འདུག་ཡང་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ་པེ་ནི་ཝོང་མཆོག་གིས་ཀྱང་རྒྱ་ནག་གཞུང་གིས་ཧོང་ཀོང་ཐོག་བཙན་འགེལ་བྱས་པའི་རྒྱལ་ཡོངས་བདེ་འཇགས་སྲུང་སྐྱོབ་ཀྱི་ཁྲིམས་གཞི་ཟེར་བ་དེ་གཞི་རྒྱ་ཆེན་པོའི་སྒོ་ནས་ལག་ལེན་བསྟར་ནས་ཧོང་ཀོང་གི་མང་གཙོ་དོན་གཉེར་བ་ཚོ་དང་ཞི་བའི་མི་དམངས་རྣམས་འཛིན་བཟུང་བྱ་རྒྱུར་བེད་སྤྱོད་བྱེད་བཞིན་པར་ཐུགས་འཚབ་ཡོད་སྐོར་ཡང་གསུངས་ཡོད་པའི་གནས་ཚུལ་འདུག། ཡང་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་མཆོག་གིས་རྒྱ་ནག་ནང་སང་ཉིན་ནས་བཟུང་ཉིན་གྲངས་གསུམ་རིང་འཚམས་གཟིགས་ལ་ཕེབས་འཆར་ཡོད་པ་དེའི་དམིགས་ཡུལ་གཙོ་བོ་ནི་འཛམ་གླིང་ནང་གི་དཔལ་འབྱོར་ཆེ་ཤོས་ཀྱི་རྒྱལ་ཁབ་ཨ་རི་དང་རྒྱ་ནག་གཉིས་བར་རྒྱུན་ལྡན་གྱི་འབྲེལ་ལམ་གསར་པ་ཞིག་ཡོང་བའི་ཆེད་དུ་ཡིན་འདུག་དེ་ཡང་རོའི་ཏེར་གསར་ལས་ཁང་གིས་ད་རིང་གནས་ཚུལ་སྤེལ་དོན་ལྟར་ན་རྒྱ་ནག་གཞུང་གིས་ཉེ་བའི་རྒྱུ་རྫས་ཆེད་བེད་སྤྱོད་གཞི་རྒྱ་ཆེན་པོ་བྱེད་བཞིན་པའི་ཇི་ལེ་ཡེམ་ཞེས་པའི་ཧ་ཅང་ཞུ་སླ་བའི་ལྕགས་རིགས་དང། འཇར་མ་ནི་ཡམ་ཞེས་པའི་ཐོན་ཟོག་ཁག་ཕྱིར་ཚོང་བྱ་རྒྱུར་སྟངས་འཛིན་དོ་དམ་བྱ་རྒྱུ་ཡིན་སྐོར་རེས་གཟའ་ཟླ་བའི་ཉིན་གློ་བུར་དུ་གསལ་བསྒྲགས་བྱས་པ་མ་ཟད་སོ་ཉུལ་ལ་ཁ་གཏད་གདོང་ལེན་གཅོག་རྒྱུའི་ཁྲིམས་གཞི་གསར་པ་གཏན་འབེབས་བྱས་པ་གཉིས་ཀ་ཨ་མི་རི་ཀའི་ཁེ་གཉེར་ལས་ཁང་ཁག་ལ་གནོད་སྐྱོན་ཚབས་ཆེ་གཏོང་བཟོ་ཡོད་པ་རེད། ཨ་རི་དང་རྒྱ་ནག་ཡུལ་གྲུ་གཉིས་བར་མ་མཐུན་པའི་དངངས་འཚབ་ཆེན་པོ་ཡོད་བཞིན་པའི་སྐབས་འདིར། ཨ་རིའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་མཆོག་འདི་ཟླའི་ཚེས་དྲུག་ནས་དགུ་བར་ཉིན་གྲངས་གསུམ་རིང་རྒྱ་ནག་ནང་འཚམས་གཟིགས་ལ་ཕེབས་སྐབས་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཚོའི་མཉམ་དུ་སྦས་གསང་མེད་པར་གྲོས་བསྡུར་གནང་རྒྱུའི་ཚོད་དཔག་གནང་བཞིན་འདུག། ཡང་ཨ་རིའི་འབྲེལ་ཡོད་དཔོན་རིགས་ཁག་གིས་ད་རེས་ཨ་རིའི་ནོར་སྲིད་དྲུང་ཆེ་ཡེ་ལེན་མཆོག་གིས་རྒྱ་ནག་ནང་འཚམས་གཟིགས་གནང་བ་ནས་གྲུབ་འབྲས་ཆེན་པོ་ཐོབ་པའི་རེ་བ་བྱེད་ཀྱི་མེད་ན་ཡང། ཁོང་གིས་ཡུལ་གྲུ་གཉིས་བར་འབྲེལ་ལམ་མུ་མཐུད་ནས་བྱེད་དགོས་པ་དང་དཔལ་འབྱོར་གྱི་གནད་དོན་ཐོག་མཉམ་འབྲེལ་བྱེད་དགོས་པ། གལ་ཏེ་རྒྱ་ནག་གིས་ར་ཤི་ཡར་གོ་མཚོན་ལག་ཆ་གདུག་པ་ཅན་རིགས་མཁོ་སྤྲོད་བྱས་ཚེ་དེའི་རྗེས་འབྲས་ཚབས་ཆེ་ཡོང་རྒྱུ་ཡིན་པ་སོགས་ཀྱི་སྐོར་ནན་བརྗོད་གནང་རྒྱུ་ཡིན་ལུགས་གསུངས་འདུག། ཡང་ཨ་རིའི་སྲིད་འཛིན་ཇོ་བྷའི་ཏྲེན་འཛིན་སྐྱོང་གིས་ཨ་རིའི་ཁེ་གཉེར་ལས་ཁང་ཁག་གིས་རྒྱ་ནག་ནང་མ་རྩ་འཛུགས་རྒྱུར་ཚད་བཀག་བཟོ་འཆར་དེ་ནི་ཨ་རིས་རྒྱ་ནག་དང་དཔལ་འབྱོར་འབྲེལ་ཐག་གཅོད་རྒྱུ་ཡིན་ལུགས་མཐོང་ནས་རྒྱ་ནག་གི་དཔོན་རིགས་ཚོར་སེམས་འཚབ་ཡོད་འདུག་ལ། ཡང་རྒྱ་ནག་གི་དཔལ་འབྱོར་སླར་གསོ་དེ་ཙམ་ཡོང་གི་མེད་པ་མ་ཟད། རྒྱ་ནག་ནང་ལས་ཀ་དཀོན་པའི་དཀའ་ཉེན་ཡང་འཕྲད་བཞིན་ཡོད་པ་སོགས་ལ་ཡང་སེམས་ཁྲལ་ཡོད་འདུག། ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་རྒྱ་ནག་ལ་འཚམས་གཟིགས་ལ་ཕེབས་ནས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་སྟེ་ཡུལ་གྲུ་གཉིས་བར་མ་མཐུན་པའི་གནད་དོན་ཡོད་པ་དེ་དག་གདོང་ཐུག་ལ་མི་འགྱུར་བའི་གྲོས་མཐུན་བྱུང་བས་བདུན་ཕྲག་ཁ་ཤས་ཀྱི་རྗེས་སུ་ཨ་རིའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་མཆོག་རྒྱ་ནག་ལ་ཕེབས་གཏན་འཁེལ་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་སློབ་ཕྲུག་ཚོའི་རྣམ་དཔྱོད་ཀྱི་སྒོ་མོ་ཡངས་པོར་ཕྱེ་ནས་ཕྲུ་གུ་ཆུང་དུས་ནས་རྣམ་དཔྱོད་ཀྱི་རྩལ་འཕེལ་རྒྱས་གཏོང་ཕྱོགས་སོགས་ཀྱི་སྐོར་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་གཤམ་ལ་སྙན་སྒྲོན་གནང་གི་རེད། ཤེས་ཡོན་སློབ་གསོའི་ལེ་ཚན་གསན་མཁན་རྣམ་པ་ཚོར་རིག་ལྡན་སྒྲོལ་མའི་འཚམས་འདྲི་ཞུ། མིའི་བསམ་བློ་དང་འཕྲུལ་རིག་ཡར་རྒྱས་འགྲོ་བཞིན་པ་དང་དུས་མཚུངས། འཚོ་ཐབས་དང་ལས་རིགས་འདྲ་མིན་གྱི་ནང། སྔར་དང་མི་འདྲ་བའི་ཁྱད་ལས་པའི་དགོས་མཁོ་ཡང་མང་དུ་འགྲོ་བཞིན་ཡོད་པར་སོང། དེང་སྐབས་སློབ་ཕྲུག་ཚོར་རང་རང་གི་སློབ་ཚན་དང་མི་ཚེའི་འཚོ་ཐབས་ཀྱི་མདུན་ལམ་འདེམས་ཀ་བྱེད་རྒྱུར། སློབ་ཕྲུག་མི་རེ་ངོ་རེའི་རྣམ་དཔྱོད་ཀྱི་སྒོ་མོ་ཡངས་པོར་ཕྱེས་ཏེ་ཕྲུ་གུ་སོ་སོའི་ལྷན་སྐྱེས་ཀྱི་རིག་རྩལ་དང་དོ་དབྱིངས་མངོན་པར་བྱེད་ཐུབ་པ་བཟོ་རྒྱུ་དེ་ཧ་ཅང་གལ་གནད་ཆེན་པོ་ཡིན་པ་དེང་དུས་ཤེས་ཡོན་ཐོག་ཉམས་ཞིབ་གནང་མཁན་ཁྱད་ལས་པ་ཚོས་ངོས་འཛིན་གནང་བཞིན་ཡོད་པ་རེད། ཨ་མི་རི་ཀའི་ཀལ་ཧྥོ་ནི་ཡ་མངའ་སྡེའི་ཧྥུ་ལ་ཏྲན་གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན་འབུམ་རམས་པ་བསྟན་འཛིན་རྡོ་རྗེ་ལགས་སུ་ཉེ་ཆར།

སློབ་སྦྱོང་སྤུས་དག་པོ་སྤྲད་ཐུབ་སོང་ན་རོགས་ད་འདིས་ང་ཚོ་གི་བོད་པ་ལ་དགོས་ཡ་འདི་ད་དག་རང་རེད་བསམ་གི་འདུག་རོགས་ད་སྤུས་དག་པོ་སྤྲད་འདི་ད་རྒན་ལགས་རྣམ་པ་ཚོས་གི་ངོས་ནས་རེད་ད་འདི་ནས་ད་ཚང་མས་གི་ད་སློབ་སྤྱི་རེད་ཨ་ནི་འདི་ནས་ད་ཕ་མས་གི་འགན་ཞུ་ཅིག་རེད་ད་དེ་ལ་བྱས་ཙང་ད་ཚང་མས་གི་ཨེ་ནས་ཧུར་ཐག་བ་ཐག་བྱས་ནས་ཚང་མས་གི་ཤུགས་རྒྱབ་པ་ཡིན་ན་ཨཱ་ནི་འདི་གིས་ཨཱ་ནི་སློབ་སྦྱོང་སྤུས་དག་པོ་ཞིག་སྤྲད་འདུག་རེད་བསམ་གྱི་འདུག་རོ། ད་དཔེར་ན་ང་ཚོ་རྒྱ་གར་སློབ་གྲྭ་ནང་ལོགས་ལ་བཏང་གིན་ཡོད་རེད་ཨཱ་ནི་བོད་པའི་སློབ་གྲྭའི་ནང་ལོགས་ལ་ད་ཤུགས་ཆེ་དེ་བོད་པའི་སློབ་གྲྭའི་ནང་ཡོད་རེད་བ། ཡིན་ནའི་ད་གལ་ཆེ་དེ་སྤུ་གུ་ཅིག་གང་ལྟར། ཁོ་རང་གི་ཨཱ་ནི skill ད་སོ་སོ་སོ་སོ་གི་རྩལ་ཅིག་ཡོད་རེད་བ། ད་སོ་སོ་སོ་སོ་རྩལ་ཅིག་ཡོང་གི་རེད་བ། འོ་འདི་ད་གོང་སྤེལ་བཏང་ཡས་དེ། ཨོ་ད་དེ་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་སྤུ་གུ་གཅིག་ཡིན་ན་དཔེར་ན། རྩེད་མོ་ཡག་པོ་ཡོད་པ་ཡིན་ན་དེ་ལ་དཔགས་པའི་གི་ཁོ་རང་ལ་ཡང་ཤུགས་རྒྱག་ཡས་ཡོད་རེད་བ། ཨ་ནི། ཡང་ཁོ་རང་སློབ་སྦྱོང་ཁོ་རང་ལ་འགྲོ་བ་ཡིན་ན་ཡང་དེ་ལ་ཅིག་ཡོད་རེད་ཡང་ཁོ་རང་ཅིག་ང། རོལ་ཆ་ལ་སོགས་པའི་གི་དེ་འདྲས་ཡོད་ན་རེད་བ་ད་དེ་དེ་ལས་ཡང་ཤུགས་རྒྱག་ཡས་ཡོད་རེད་ད་སོ་སོའི་གི། རང་བཞིན་གྱི་ཅིག་རྩལ་ཅིག་ཡོད་རེད་བ། འདི་གོང་འཕེལ་བཏང་ཡས་དེ་གལ་ཆེན་པོ་ཞེ་པོ་ཞིག་རེད་བསམ་གྱི་འདུག་རེད་བ་ཨ་ནི། འབྲི་ཀློག་གཅིག་པོ་ཞིག་མ་ཡིན་པ་རེད་བ་ད་སྤུ་གུ་དེ་གི་ད་གལ་ཆེ་ཤོས་དེ་སྤུ་གུ་དེ་གི་ཁོ་རང་གི་ད Gifted དེ་ག་བ་རེད་དོ་ཁོ་རང་གི་ད་དགའ་ཚོར་ཆེ་ཤོས་དེ་ག་བ་རེད་དོ།

ལྟ་དུས་ནས་དེ་ཕལ་ཆེར་ནོར་ཡོད་ས་རེད་ཕལ་ཆེར་འདི་འགྲིག་གི་ཡོད་ས་མ་རེད། ད་སྤུ་གུ་འདི་གི་ཁོ་རང་གི་གཤིས་ཀ་ག་རེ་རེད་དོ་གཤིས་ཀ་ལ་དཔགས་པའི་གི་ཁོ་རང་གི་ག་རེ་ལ་བྱང་ཆུབ་པ་ཡོང་ས་རེད། འདི་ཕ་མ་ཡིན་ན་རེད་ད་རྒན་ལགས་རྣམ་པ་ཚོ་ཡིན་ན་རེད་ཨེ་ནི། ད་དེ་ལ་འབྲེལ་བ་ཡོད་པའི་གི་ལས་བྱེད་ཡིན་ན་འདི་ཚང་མས་ཀི་འདི་ལྟ་དགོས་ཡས་དེ་འདི་ངས་གལ་ཆེན་པོ་ཞེ་པོ་ཞིག་མཐོང་གི་འདུག། ནུབ་ཕྱོགས་ཡུལ་གྲུ་ཁག་གི་ནང་ཕྲུ་གུའི་རྣམ་དཔྱོད་འཕེལ་ཡག་ལ་མཐུན་རྐྱེན་དང་ཁོར་ཡུག་གང་ཅིའི་ཆ་ནས་ཆ་རྐྱེན་འཛོམས་དགོས་པར་ཡིད་ཆེས་གནང་གི་ཡོད་པ་བཞིན། དཔེར་ན། སློབ་དཔོན་བསྟན་འཛིན་རྡོ་རྗེ་ལགས་ཀྱིས་གཙུག་ལག་སློབ་གྲྭའི་ནང་སློབ་ཁྲིད་གནང་པའི་སྐབས། སློབ་ཕྲུག་ཚོས་རྣམ་དཔྱོད། གོང་འཕེལ་གཏོང་ཐབས་ཀྱི་ཐབས་ལམ། ལག་བསྟར་གནང་ཕྱོགས་སྐོར་འགྲེལ་བརྗོད་གནང་ཡ་ལ། ད་ལྟ་བར་ཕྱི་རྒྱལ་ནུབ་ཕྱོགས་པ་ལ་ཆ་བཞག་པ་ཡིན་ན་ང་ཚོ་ཨ་ནི་གཅིག་གི་གཙུག་ལག་སློབ་ཁང University བྱས་པ་ཡིན་ན་ང་ཚོའི་སྤུ་གུ་ཚོ་ལ་ཡང་སློབ་ཚན་དང་གནང་ཕྱོགས་བྱེད་ཡས་འདི་མ་གཅིག་གནད་དོན་འགྲེལ་བཤད་རྒྱག་དཔེ་འདིའི་ཐོག་ལ་དཔེ་མཚོན་སོ་སོའི་དང་དཔེ་འདིའི་ཐོག་ལ་ཡང་དྲི་བ་འདི་འདྲའི་དང་བསམ་བློ་ཡོད་པའི་ཚོས་ཁོ་རང་ཡང་དཔེ་འདིའི་གཞུག་ལ་ཡང་སྤུ་གུ་ཁོ་རང་ཚོ་ལ་ཡང་ཡང་ད་ཁྱོད་རང་གིས་བསམ་བློ་བཏང་དང་བྱས་པ་ན་གནད་དོན་འདི་གང་འདྲའི་རིགས་སུ་མཐོང་གི་འདུག་ང་རང་ཆ་བཞག་པ་ཡིན་ན་ད་ཅིག་ངོ་བོ་འཛིན་ཕྱོགས་དང Identity Perception རེད་བ་ཨ་ནི་ཅིག་གི་ལེགས་བྱང་པ་བར་ལ་ཡང་འབྲེལ་བ་བྱེད་སྟངས་རེད་བ Intercultural Communication ཨ་ནི་འདི་འདྲས་ཀྱིས་མི་ཚེའི་ནང་ལ་ཡང་རྒྱུན་གཏན་གྱི།

བྱས་ཙང་ད་འདི་དོ་བདག་ཕ་མ་དང་ད་ཅི་ང་ཚོ་དགེ་རྒན་ལ་སོགས་འབྲེལ་ཡོད་ཚང་མས་ཀྱི་འཇོན་རྩལ་འདི་ཚོ་ཅིག་ཡོད་པས་འདི་ལ་ཡག་ངོས་འཛིན་ཅིག་གནང་བྱས་ཨེ་འཇོན་རྩལ་དེ་ག་རང་བེད་སྤྱོད་བྱས་ཐོག་ལ་ཡག་ཨེ་ཅིག་མཐུན་རྒྱུ་མཐུན་རྐྱེན་སྦྱར་ཡ་དང་འདི་ལ་ཡག་ཅིག་སློབ་གསོ་གོ་བསྐོན་བྱེད་ཡས་དེ་གལ་ཆེ་བ་ཡིན་པ་འདྲ། དེ་འདྲའི་གི་ཐོག་ནས་མི་བྱས་རྗེས་ཅན་མང་པོ་ཡོང་གི་འདུག་དཔེར་ན་ད་ཆ་སྙན་གྲགས་ཅན་གྱི་བྱས་རྗེས་ཅན་མང་པོ་ཞེ་པོ་ཅིག་འདི་རུ Steve Jobs ཡིན་ནའི་རེད་མང་པོ་ཞེ་པོ་ཅིག་སློབ་གྲྭའི background ཞིབ་བྱ་གས་མི་འདུག་སློབ་གྲྭ་ནས་ད་མ་ཡིན་དེ་བར་ཅན་འཇམ་ཟ་ཅིག་ཡིན་ནའི

དེ་ས་ཕ་མ་དང་ང་ཚོའི་སྤྱི་ཚོགས་འདི་གས་ཀྱི་ངོས་འཛིན་ཐུབ་པ་ཞིག་ཐོག་ནས་སྤུ་གུ་དང་དགེ་ཕྲུག་སོ་སོ་ཞིག་ནས་འདིའི་ངོས་འཛིན་དང་འདི་ལ་ཡང་རྒྱབ་སྐྱོར་དང་སེམས་ཤུགས་སྤར་ཡ་དང་མཐུན་རྐྱེན་སྦྱར་ཡ་གནང་ཚེ་ཨ་ནི་ཁོ་ཚོ་ལམ་འགྲོ་འོང་བྱེད་འདིའི་ཐོག་ནས་སོ་སོ་མི་གཅིག་ཡག་པོ་ཆགས་པ་མ་ཟད་སྤྱི་ཚོགས་ལ་ལེགས་སྐྱེས་ཕུལ་དུ་མང་པོ་ཡོང་གི་འདུག་ཨ། གོང་དུ་གསལ་པའི་ཤེས་སློབ་གསོའི་ལེ་ཚན་དེ་རྩོམ་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན་རྣམ་པ་ཚོས་ལེ་ཚན་དེ་གསན་པར་ཐུགས་རྗེ་ཆེ། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ་དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོའི་ཟླ་བ་དང་པོའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར། མང་མོས་འོས་བསྡུའི་མཇུག་བསྡོམས་དང་འབྲེལ་བའི་ཚོགས་ཆེན་རྒྱས་འཛོམས་བྱུང་བའི་ཐོག་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། དབུ་མའི་ལམ་གྱི་སྲིད་ཇུས་དང་འབྲེལ་བའི་བཀའ་སློབ་ཞིབ་རྒྱས་བསྩལ་འདུག་པའི་ཚན་པ་བདུན་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གོང་དུ་སོང་བའི་ལེ་ཚན་དྲུག་པོའི་མགོ་མཇུག་བར་གསུམ་དུ་དོན་དག་གསུམ་གསལ་བོར་ཆགས་ཀྱི་ཡོད་པ་ནི། ཆེས་ཐོག་མར་དུས་རབས་ཉི་ཤུ་བའི་ལོ་རབས་ལྔ་བཅུ་བའི་འགོ་ཚུགས་མ་ཐག་ནས་རྒྱ་ནག་དམར་ཤོག་གི་དཔུང་ཤུགས་བོད་ཡུལ་སུ་བསྙེགས་པའི། ཚ་ཤེད་མ་བཟོད་པ་ལ་བརྟེན་ནས་གོང་ས་མཆོག་དགུང་གྲངས་བཅུ་དྲུག་ཏུ་ཕེབས་ཙམ་ནས་རྒྱལ་སྲིད་ཆོས་སྲིད་ཀྱི་ཐུགས་འགན་བཀལ་བའི་སྐབས་ནས་མགོན་པོ་མཆོག་ཉིད་ཀྱི་གཟིགས་སྣང་དང་དགོངས་པར་འཁོར་ཡོང་གི་ཡོད་པ་ནི་སྐབས་དེར་བོད་གཞུང་དང་བོད་མི་མང་ལ་རྒྱ་ནག་དམར་ཤོག་གི་དཔུང་ཤུགས་ལ་འགོག་རྒོལ་བྱེད་པའི་ནུས་པ་གཏན་ནས་མེད་པ་ཡིན་དུས་མི་ནུས་བཞིན་དུ་དྲག་པོའི་འགོག་རྒོལ་བྱས་ནས་མི་རྒྱུ་ཟོག་གསུམ་རྩ་མེད་དུ་གཏོང་བ་ལས། ཞི་བའི་གྲོས་མོལ་ལ་བརྟེན་ནས་མི་རིགས་རང་ལ་དགོས་གལ་ཆེ་བའི་དོན་དག་གང་ཞིག་གཅེས་སྲུང་བྱ་རྒྱུ་གལ་ཆེན་དུ་གཟིགས་ནས། ཞི་མཐུན་མཉམ་གནས་ཡོང་ཐབས་ཀྱི་དགོངས་གཞི་སྐབས་དེ་དུས་ནས་ཡོད་པ་དང། གཉིས་ནས། རྒྱལ་བ་རིན་པོ་ཆེ་མཆོག་བཙན་བྱོལ་དུ་ཕེབས་ནས་ལོ་ངོ་བཅུ་ཕྲག་གཅིག་དང་ཕྱེད་ཀའི་རིང་ལ། དངོས་སུ་ཉམས་མྱོང་གསོག་པ་དང། འཛམ་གླིང་གི་གནས་བབ་ལ་ཞིབ་གཟིགས་གནང་བའི་འབྲས་བུར། དུས་ཚོད་ཀྱི་སྔ་ཕྱི་ཙམ་ལས། མཇུག་མཐར་བོད་རྒྱ་གཉིས་ཀྱི་བར་ལ་སྐད་ཆ་བཤད་ནས། ཕྱོགས་གཉིས་ཆ་ལ་ཁེ་ཕན་ཡོད་པའི་ལམ་བུ་ཞིག་ཏུ་མདུན་སྐྱོད་བྱ་རྒྱུ་ལས་གཞན་པའི་གདམ་ཀ་གཞན་ནི་མ་གཟིགས་པའི་དབང་གིས། ཞི་བའི་གྲོས་མོལ་ཡོང་ཐབས་ཀྱི་དགོངས་གཞི་དང། གླེང་སློང་འགྲེལ་བཤད་སྐྱོན་འགོ་ཚུགས་ཡོད་པ་དང། རིམ་གྱིས་མི་མང་གི་ནང་ལ་རྒྱལ་བ་རིན་པོ་ཆེ་མཆོག་ཉིད་ཀྱི་དགོངས་ཚུལ་ག་འདྲ་ཡིན་པ་གསེད་བཀྲོལ་གནང་བ་དང། གསུམ་ནས་སྐབས་དེའི་རྒྱ་ནག་གི་ཆེས་མཐོའི་དབུ་ཁྲིད་ཏེང་ཞའོ་ཕིང་གིས་རང་བཙན་མ་བཤད་ན་གང་ཡང་གླེང་སློང་བྱ་ཆོག་པའི་སྐུལ་མ་བྱས་པ་བཞིན་རྒྱལ་བ་རིན་པོ་ཆེའི་ངོས་ནས་བོད་ཆོལ་ཁ་གསུམ་གཅིག་ཏུ་སྒྲིལ་བའི་རང་སྐྱོང་མིང་དོན་མཚུངས་པ་ཞིག་གི་དགོས་འདུན་བཏོན་པ་བཅས་དབུ་མའི་ལམ་གྱི་བྱུང་རིམ་འཕེལ་རྒྱས་ཞིབ་འགྲེལ་མཛད་པ་དེ་ཡིན། འོན་ཀྱང་དོན་དག་ཤིན་ཏུ་གལ་འགངས་ཆེ་བ་དེ་ནི། བཙན་བྱོལ་བོད་གཞུང་གི་ཆེས་མཐོའི་དབུ་ཁྲིད་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གཉིས་ཀྱི་ངོ་བོའི་ཐོག་ནས་ཆབ་སྲིད་ཀྱི་ལྟ་བ་ལངས་ཕྱོགས་གང་འདྲ་ཞིག་ལ་འགྲེལ་བཤད་བསྐྱོན་པ་དང་མི་མང་ལ་སྐུལ་སློང་གནང་བའི་ཐོབ་ཐང་ཡོད་ཀྱང། རྒྱ་ཆེ་བའི་མི་མང་མང་ཤས་ཀྱིས་འདོད་མོས་གང་ཞིག་ཡིན་པ་མཁྱེན་རྟོགས་གནང་སྟེ་སྲིད་ཇུས་གཏན་འབེབས་གནང་ཐབས་བྱ་རྒྱུ་ཡིན་ཕྱིར། ཁོང་གི་འཆར་སྣང་དེར་མི་མང་གི་ངོས་ནས་འདོད་མོས་ག་ཚད་ཡོད་མེད་ཤེས་རྟོགས་བྱེད་པའི་སླད་དུ། གཞུང་འཛིན་བཀའ་ཤག་བརྒྱུད་ནས་མང་མོས་འོས་བསྡུ་བྱ་དགོས་པའི་བཀོད་ཁྱབ་མཛད་ཡོད་པ་དེ་ཡིན།
ད་ལྟ་ང་ཚོ་བཙན་བྱོལ་བ་གཅིག་པོའི་ཐོག་ནས་ཐག་གཅོད་ཟབ་མོ་བྱེད་རྒྱུ་ཡང་ཁག་པོ་རེད་ནི་བོད་ནང་ལོག་གི་རྒྱ་ཆེ་མི་མང་གི་བསམ་བློ་གཅིག་ང་ཚོ་ད་ལེན་ཐབས་བྱེད་དགོས་ཀྱི་ཡོད་རེད་ད་འདི་ཡོངས་གྲགས་བྱས་ནས་ང་ཚོ་ལེན་ཐུབ་ཡག་ཞིག་ཨ་འདྲའི་གནས་སྟངས་དེའི་འོག་ནས་ཡོང་ཐུབ་ཡག་རྩ་བ་ནས་ཡོད་མ་རེད་དེ་ཡིན་ནའི་ད་བོད་ཆོལ་ཁ་གསུམ་གྱི་ས་ཁུལ་ད་ཕལ་མོ་ཆེ་ནས་དེ་ནས་ཚུར་གཉེན་འཕྲད་ཡོང་མཁན་ཡོང་གི་ཡོད་རེད་ཕར་གཉེན་འཕྲད་འགྲོ་མཁན་ཡོང་གི་ཡོད་རེད་དེ་འདྲའི་གོ་སྐབས་དེ་བརྒྱུད་ནས་བོད་ནང་ལོག་ལ། ཆོལ་ཁ་གསུམ་གྱི་ས་ཁུལ་ཡོངས་སུ་རྫོགས་པ་ནས། སྤྱི་ཡོངས་ཀྱི་ད་མི་གནད་ཡོད་གནད་ཡོད་ཚོའི་བསམ་བློའི་ནང་ལ་ག་འདྲ་ཞིག་ཡོད་མེད་དེའི་བསམ་ཚུལ་ང་ཚོ་ག་ལེ་ག་ལེ་བཞིན་དུ་བསྡུ་ཐུབ་པ་རེད། རྩ་བ་དེ་འདྲ་ཞིག་གི་ཐོག་ནས་ཐག་གཅོད་བྱས་ན་བསམ་པས། ད། དཀའ་སོགས་རེད། དབུ་མའི་ལམ་ཟེར་དེའང་གི་ད་ངའི་བསམ་ཚུལ་དེ་ཡོང་སྟངས་དང། ཨ་ནི། ད་དེ་དང་འབྲེལ་ནས་ཨེ་འདྲ་ཅིག་མང་མོས་ཀྱི་ད་བསམ་ཚུལ་གསར་པ་ག་རེ་ཡོད་མེད་ཅིག་བསྡུ་ལེན་བྱེད་ཡག་གི་སྐོར་ནི་དེ་འདྲ་ཞིག་ཡིན། ཨེ་ད་དེ་རིང་དེ་ཁྱེད་རང་ཚོ་བགྲོ་གླེང་བྱས་པ་དེ་དཔེ་ཡག་པོ་བྱུང་ཤག། ད་གི་ཞུས་པ་འདྲ་ཅིག་ང་ཞིབ་ཕྲ་རེ་གས་ཤེས་མ་བྱུང། ཅིག་ཁྱེད་རང་ཚོ་གནས་ཚུལ་ཁ་ཤག་ཤིག་ལབ་དུས་ང་རེད་དེ་མ་གླེ་ཡག་རེ་བྱུང་ན་བསམ་དྲན་སོང། སོ་སོ་སོའི་མ་དེ་སོ་སོ་སོའི་ད་ག་སོགས་རེད། རང་བཙན་རྩེ་གཅིག་ཏུ་རྩོད་དགོས་རེད་ཟེར་མཁན་ཚོས་ཡང་སོ་སོ་སོའི་སེམས་ཚོར་དེའི་རྒྱུ་མཚན་རོ་ཞེས། ཡང་བཞི་རང་ཐག་རང་གཅོད་ག་ནས་ཕྱིན་ན་ཡག་པོ་འདུག་ཟེར་མཁན་ཡང་སོ་སོའི་སེམས་ཚོར་གྱིས་དེ་མ། ད་ག་ནས་ཞིག་གི་བདེན་པའི་འོ་ཚོད་ཐོག་ནས་མང་སེམས་ཚོར་ཞིག་བཤད་བསྡད་དེ་ང་རང་ང་རེད་ད་དབུ་མའི་ལམ་ཟེར་བསྡད་དེ། སྐོར་དཔྱད་དགོངས་རོགས་མང་པོ་ཞིག་བྱས་བྱས་ཕྱིན་བསྡད་ཡོད་རེད་གཞན་དག་གིས་འདི་ཐོག་ལ་ངས་དཔྱད་དགོངས་ཞག་བྱས་ཡོད་མ་རེད་ཨེ་ད་དེ་སོ་སོ་སོའི་པའི་རང་ལུགས་རུ་སྣེ་མོ་དུ་སོ་སོ་སོའི་ཅིག་རང་ལུགས་ཀྱི་དམ་བཅའ་བ་ག་རེ་ཡོད་པ་དེའི་ཐོག་ལ་དཔྱད་སྒོམ་དང་འབྲེལ་བའི་ཐོག་ནས་ཉམས་མྱོང་ཡོད་ལྡན་གྱི་ཚུལ་མ་འགྲེལ་བཤད་དང་གསལ་བཤད་བྱས་ཏེ་ང་རའི་ཉན་ཡག་གོ་སྐབས་བྱུང་ན་བསམ་པ་རུ་ཅིག་དྲན་བྱུང། ཨེ་ནས་ད་དེ་འདྲ་ཞིག་རེད། ཟེར་ད། ཟེར་ད་ཡག་པོ་ཆགས་བྱུང་ཤག་ད་ཁྱེད་རང་ཚོ་གང་ལྟར་ས་གནས་སོ་སོ་ལ་ཡག་ཅིག་མི་མང་ཚོའི་ཐོག་ལ་ཡག་གནས་ཚུལ་གསལ་བཤད་བྱས་ཡག། འགྲེལ་བཤད་བྱ་ཡག་གལ་ཆེན་པོ་རེད། མང་ཚོགས་ཀྱི་གནས་ཚུལ་ཅིག་དེ་རྟོགས་པ་བྱ་ཡག་ཅིག་དང་གནས་ཚུལ་དེ་དེ་ཨེ་ནི། ཧོ། ག་རེ་ཟེར་དགོས་རེད་དགེ་དང་སྐྱོན། ད་ལས་ཀ་གང་དང་གང་ཡིན་ན་ཡིན། འཕྲལ་དང་ཡུན་གྱི་ཨེ་ནི་དགེ་སྐྱོན་ཕྱོགས་མང་པོ་ཞིག་ཐོག་ནས་ད། ག་རེ་ཟེར་དགོས་རེད་བོད་སྐད་སྣ་ཁ་མང་པོ་འཛིང་བསྡད་པ་ཅིག་གི་གནས་ཚུལ་མ་གཏོགས། བརྒྱ་ཆ་བརྒྱ་ཐམ་པ་དགེ་ཟེར་ཡག་ཞིག་དང་བརྒྱ་ཆ་བརྒྱ་ཐམ་པ་སྐྱོན་ཟེར་ཡག་ཞིག་ལས་ཀ་ག་པར་ཡིན་ནའི་ཡོད་པ་མ་རེད། ད་སྐྱོན་དང་ཡོན་ཏན་གཉིས་རང་འདྲེས་བསྡད་པ་ཅིག་འདྲེས་མ་ཅིག་ལ་ད་ཡོན་ཏན་མང་འདུག་ཨ་སྐྱོན་མང་འདུག་ཨ་ད་སྐྱོན་དང་ཡོན་ཏན་ཡང་ཅིག་ཀྱང་ཐག་བཅད་རྒྱུར་མང་དུ་ཞིག་བྱ་གི་མི་འདུག་ཨ། ས་འདི་འདྲའི་ཡིག་འབྲུ་ཚ་རེར་ཨ་དེ་མང་ཚོགས་ཀྱི་གནས་ཚུལ་གསལ་པོ་རྟོགས་པ་དང། ག་རེ་ཟེར་དགོས་རེད་དེའི་ཐོག་ལ་རྒྱུན་དུ་དོ་སྣང་རང་བྱེད་ཐུབ་པ་བྱུང་ན། ཨེ་འདི་ནི་རིམ་པས་རིམ་པས་མཐའ་མ་ལ་མ་རེད་ད། ཅིག་མང་མོས་ཀྱིས་འོས་བསྡུ་བྱེད་ཡག་གི་མཚམས་ཆོད་ལ་བལྟས་སོང་ན་ཚང་མའི་བསམ་བློའི་ནང་ལ་ཡང་གྲ་སྒྲིག་ཡོད་བསྡད་པ་ཅིག་ད། འོས་བསྡུ་བྱེད་ཡག་གི་དོན་རྩ་དེ་ཁོག་ལ་ཆུད་པ་ཅིག་ཐོག་ནས་ཨེ་ནི་ཐག་གཅོད་བྱས་ཆོག་པ་ཡིན་ན་ཨེ་ཚང་མ་ལ་བློ་བདེ་བོ་ཡག་པོ་ཆགས་ཡོང་དགོས་པ། གཞན་ཐག་གཅོད་ཅིག་བྱས་འོས་བསྡུའི་ཐོག་ནས་ཐག་གཅོད་ཅིག་བྱས་ཐག་གཅོད་བྱས་པས་ཆུག་གོ། ཁོ་ཡང་ཅིག་ཟོག་ལྟ་རུ་ཡག་པོ་རང་མ་བྱུང་ཞིང་ཨ་ད་དེ་དུས་ངས་མགོ་ཚོས་མ་ཞིག་བཟོ་གསུངས་ཏེ་ཕྱག་བཞེས་ནས་མགོ་ལོག་བཞག་གསུངས་བསྐུར་བ་ཟེར་དེ་ཡིན་དུས་ཟེར་དེ་ང་ཚོ་ཏན་ཏན་ཅིག་གྲ་སྒྲིག་བྱས་ཡག་ལ་ད་དུང་དུས་ཡུན་སྒོ་གཏན་ལ་འཁེལ་ཡོད་མ་རེད་གང་ལྟར་ཅིག་ང་ཚོ་ཚང་མས་གནས་ཚུལ་དེ་རྟོགས་པ་ཅིག་དང་ཁོག་ལ་ཆུད་པ་ཞིག་ཨེ་འདིའི་ཐོག་ནས་ཨེ་ན་སོ་སོ་སོས་མང་མོས་ཀྱི་ཐོག་ནས་ཐག་བཅད་ཞུ་བ་ཡིན་ན་ཡག་པོ་རེད་པ། འདིའི་སྐོར་དེ་འདྲ་ཞིག་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རྣམས་ཀྱིས་མ་འོངས་པའི་ཆབ་སྲིད་ཀྱི་ལངས་ཕྱོགས་གང་ཞིག་བདམས་པར་བྱ་རྒྱུ་དེ་མི་དམངས་ཁོ་ན་ལ་དབང་བའི་ཐོབ་ཐང་ཞིག་ཡིན་ཕྱིར། མི་དམངས་ཀྱི་མངོན་འདོད་ཤེས་རྟོགས་ཡོང་ཐབས་སུ་མང་མོས་འོས་བསྡུའི་གསལ་བརྡ་སྤེལ་བ་ཙམ་ཞིག་མིན་པར་བོད་རང་བཙན་དང་དབུ་མའི་ལམ་རང་ཐག་རང་གཅོད

བཙན་བྱོལ་ཁྲོད་ཀྱི་བོད་མི་རིགས་ཤིག་གིས་ནི་བོད་མི་ཡིན་ནོ་ཅོག་གི་མི་རིགས་དང་ངོ་རིའི་ཐད་ཀར་གདམ་གསེས་བྱ་མ་ཐུབ་པ་ཡིན་ན་བོད་རྒྱལ་སྤྱིའི་མི་མང་གི་མངོན་འདོད་ཡིན་པར་བཤད་པ་ལ་རྒྱུ་མཚན་གྱིས་འདང་གི་མེད་པ་སོགས་ཀྱི་སྐྱོན་བརྗོད་ད་ལྟ་ཡང་མཚམས་འཇོག་བྱེད་མྱོང་མེད་མོད་ཀྱི། གནས་སྟངས་འདི་ལྟ་བུའི་ཉམ་ང་བ་དང། ཉག་ཕྲ་བའི་འོག་ལ་གནས་ནས་ཡོད་སྟབས། ཡོངས་གྲགས་ཀྱི་སྒོ་ནས་བདམས་ཐུབ་མེད་པ་དེ་དངོས་ཡོད་གནས་ཚུལ་ཆགས་ཀྱི་ཡོད། གང་ལྟར་བཙན་བྱོལ་བོད་མིའི་སྤྱི་ཚོགས་གཙོ་བོར་གྱུར་པའི་མི་དམངས་བརྒྱ་ཆ་དྲུག་ཅུ་ལྷག་གིས་བསམ་ཚུལ་ཤུགས་ཆེན་ཞིག་མང་མོས་འོས་བསྡུའི་མཇུག་བསྡོམས་ཚོགས་ཆེན་དུ་སྙན་སེང་ཞུས་པ་ནི། བོད་མི་མང་ཤས་ལ་ཆབ་སྲིད་ཀྱི་ཤེས་རྒྱ་དང་ཉམས་མྱོང་ཞན་པ་སྟེ། ལྷག་པར་དུ། དེང་རབས་འཛམ་གླིང་གི་ཆབ་སྲིད་ལམ་ལུགས་གང་འདྲ་ཞིག་ལ་འཁོར་རྒྱུག་ཆེན་པོ་བྱེད་ཀྱི་ཡོད་མེད་དང། གནད་འགག་གཙོ་བོ་དེ་རྒྱ་ནག་གི་ད་ལྟའི་གནས་བབ་ལ་ཡང་རྒྱུས་མངའ་ཞན་པོ་ཡིན་པ་བཅས་རྒྱུ་མཚན་མང་དག་གི་རྐྱེན་གྱིས། གདམ་བྱ་གང་ཞིག་དང་དུ་བླངས་ན་བོད་དོན་ནི་བདེན་མཐའ་གསལ་ཐབས་ལ་ཕན་པར་འགྱུར་མིན་ཀྱང་ཤེས་རྟོགས་བྱ་ཐུབ་དཀའ་བའི་དངོས་ཡོད་ཀྱི་གནས་ཚུལ་གྱི་རྐྱེན་པས། མི་མང་གི་ངོས་ནས

ད་འདི་དེར་མ་ཅིག་ངེད་ཅིག་རོབ་ཙམ་ཞུས་ན་བསམ་དྲན་བྱུང། མ་གཞི་བ་སང་ལ་ད་གྲྭ་ལ་ཆས་ཆས་ཆོག་ཆས་ནས་ང་ཡི་དེ། ཕག་སོགས་འགྲོ་དེ་ཡག་གི་གྲྭ་ལབ་བྱེད་ཆགས། ཨེ་འདང་ན་ཤིང་གི་ཡང་མཚམས་འདིར་གཏམ་བྱས་དེ་རིགས་ཀྱི་གྲྭ་ལབ་བྱེད་བྱས་བྱུང་མ་སོང་ཨེ་འདི་གི་ཡང་ད། བཀའ་ཤག་དང་ཚོགས་གཙོ་བཅས་ཡི་གེ་དེ་གིས་ང་ཚོ་རུག་རུག་བྱས་ཡོད་དུས་ཟེར་ནས། གནས་ཚུལ་འདི། ད། ཚོགས་གཙོ་གཉིས་ལ་བཀའ་འདི་མ་འདི་གནས་ཚུལ་འདི་ཞིག་ཞུས་བྱས། ཨེ་འདི་གི་ད། དུས་ཚོད་ད་ལྕགས་པོ་ལྕགས་པོ་ཞིག་ཆགས་སོང་དེ་ཨེ་ནི།

སེལ་ཡག་གི་ཐབས་ལམ་ད་དེ་སྔ་ཕན་ཆད་ང་ཚོ་ཐབས་ཤེས་རིམ་པ་མང་པོ་ཅིག་བྱས་པ་རེད། ཡིན་ནའི་ཁོ་ནུས་པ་ཟེར་མཁན་མ་ཐོན་པར་འོ་ཨེ་འདི་འདྲ་ཅིག་གི་ཐོག་ནས་ད་ག་ད་དཀའ་ངལ་འདི་མུ་མཐུད་ནས་ཡོང་བསྡད་མཁན་ཅིག། ཨེ་འདི་འདྲ་ཅིག་གི་བར་ལ་ཡང་ད་བར་སྐབས་ཐའེ་ཝན་གི་ནང་ལ་ཡང་ཆབ་སྲིད་ཀྱི་དང་མང་གཙོའི་ཨེ་ནི། དང་གཅིག་དང། བསྡུ་བ་དེ་ཞེ་པོ་ཅིག་ད་ཆེན་པོ་ཕྱིན་ཅི་དེ་འདྲ་ཞིག་གནས་ཚུལ་བྱུང་བ་རེད།
ཉན་མཁན་གྲོགས་པོ་རྣམས་པ། ཁྱེད་རྣམས་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ།

བཞི་པ། སྟག་ཚང་ལྷ་མོ་ཀིརྟི་དགོན་པ་ཞེས་པའི་མཇུག་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ཀིརྟི་ཚང་གི་ཆོས་སྲིད་ཀྱི་སྲིད་བྱུས་ཆེ་ཁག་ཐག་གཅོད་བྱེད་པའི་སྡེ་ཚན་གཙོ་བོ་ནི་ཚོགས་འདུ་དམར་ནག་ཟེར་བའི་ཚོགས་འདུ་ཆེན་པོ་འདི་ཡིན། འདི་ནི་དམངས་གཙོའི་རྒྱལ་ཁབ་ཀྱི་གྲོས་ཚོགས་དང་འདྲ་ཆེ་ཞིང་ཚོགས་ཞུགས་པ་མི་སྣ་བརྒྱ་ལྷག་ཡོད་ལ་སྐྱ་སེར་གཉིས་ཀའི་སྐུ་ཚབ་ཀྱང་ཡོད། ཚོགས་འདུའི་གཙོ་སྐྱོང་གྲྭ་པས་བྱེད་པ་དང་རྒྱལ་པོ་སོགས་མི་སྐྱ་གོ་གནས་ཅི་ཙམ་མཐོ་ཡང་གྲྭ་པའི་གྲལ་འོག་ཏུ་སྡོད་དགོས་ཀྱི་ཡོད་ལ་ཚོགས་འདུའི་ཐག་གཅོད་ལ་ཚང་མས་བརྩི་བཀུར་བགྱིད་དགོས། ཡིན་ན་ཡང་ཚོགས་འདུ་འདིའི་རིགས་ནི་ཛ་དྲག་གི་གནད་དོན་གལ་ཆེན་ལ་གྲོས་བསྡུར་བྱེད་དགོས་པ་ཡོད་ན་མ་གཏོགས་རྒྱུན་དུ་ཚོགས་སྲོལ་མེད། རྒྱུན་དུ་ཚོགས་སྲོལ་ཡོད་པ་ནི་ཚོགས་འདུ་བརྒྱད་ཅུ་ཟེར་བའི་ཚོགས་འདུ་ཞིག་ཡོད་པ་དེ་ཡིན། བརྒྱད་ཅུ་ཞེས་པ་ནི་ཚོགས་མིའི་མ་མཐའི་གྲངས་ཚད་ཡིན། ཚོགས་འདུ་འདིས་དོན་དག་གལ་ཆེན་རྣམས་ཐག་གཅོད་བྱེད་པ་དང་ཚོགས་འདུའི་ཇུས་གཞི་འདོན་མཁན་དགོན་པའི་གཞུང་དང་བླ་བྲང་གི་མཐོ་རིམ་དཔོན་རིགས་ཚོ་ཡིན་ལ་ཚོགས་ཞུགས་པ་ཡོངས་ནས་གྲོས་བསྡུར་གྱིས་མང་མོས་ཀྱི་ལམ་ནས་ཐག་གཅོད་བྱེད་སྲོལ་ཡོད། ཡིན་ན་ཡང་ཚོགས་འདུས་ཐག་གཅོད་མཛད་པར་མཚམས་རེར་འདོད་བློ་མ་ཚིམས་པའི་རྣམ་འགྱུར་སྟོན་མཁན་ཡང་ཡོང་གི་ཡོད། གནད་ཡོད་དཔོན་རིགས་བསྐོ་གཞག་བྱེད་པའི་སྐབས་གཙོ་བོ་འོས་མི་དེའི་འཇོན་ཐང་དང་བྱས་རྗེས་ལ་ལྟ་བ་ལས་ཁྱིམ་ཚང་གི་རྒྱབ་ལྗོངས་གཙོ་རུ་མི་འཛིན། ཡིན་ན་ཡང་ཀིརྟི་སྐུ་ཕྲེང་ལྔ་པའི་སྐུ་དུས་ནས་བཟུང་ཀིརྟིའི་དབོན་པོ་རིམ་བྱོན་རྣམས་ཚ་ཁོའི་མི་རྩ་ཚང་དང་ཀ་ཆུ་ཁའི་མི་རྩ་ཚང་གི་མི་རྒྱུད་ནས་ཡོང་དགོས་པའི་གཏན་འཁེལ་ལྟ་བུའི་ལམ་སྲོལ་ཞིག་ཏུ་གྱུར་ཡོད། སེར་མོ་བའི་དཔོན་རིགས་གཞན་དག་རྣམས་དགོན་པའི་གྲྭ་པའི་ཁོངས་ནས་འདེམས་འཇོག་བྱེད། གྲྭ་དམངས་ཁྲོད་ནས་དཔེ་ཆ་བ་དང་དཔེ་ཆ་བ་མ་ཡིན་པའི་རིགས་གཉིས་ཡོང་གི་ཡོད། དཔེ་ཆ་བ་ཚོས་ནང་ཆོས་སློབ་གཉེར་དང་ཉམས་ལེན་བྱ་བར་ནུས་ཤུགས་ཡོད་རྒུ་རྩལ་སྤྲུགས་བྱེད་པ་དང། དཔེ་ཆ་བ་མ་ཡིན་པའི་ཁོངས་ནས་འཇོན་ཐང་ཡོད་མཁན་གྱིས་དགོན་པའི་འཛིན་སྐྱོང་གི་ལས་དོན་བྱེད་པ་དང། དེའི་ནང་ནས་རྩེ་ཕུད་རིགས་ཀྱིས་ཀིརྟི་བླ་བྲང་གི་གཉེར་པའམ་ཤོག་ཁ་སོ་སོའི་འགོ་བའི་ལས་སྣེ་འཁུར་གྱི་ཡོད། ང་ཚོའི་ས་ཁུལ་དུ་ཀིརྟིའི་དགོན་པ་མ་ལག་བཅོ་བརྒྱད་ཅེས་འབོད་སྲོལ་ཡོད། ཡིན་ན་ཡང་སྐབས་དེའི་བཅོ་བརྒྱད་ཅེས་པ་ནི་གྲངས་མང་པོ་སྟོན་པའི་བརྡ་ཙམ་ཡིན་པ་ལས་གྲངས་ཀ་ངེས་ཅན་ཞིག་གི་དོན་མིན། དཔེར་ན། ཁ་ཟས་ལེའུ་བཅོ་བརྒྱད་དང། བསམ་ཚུལ་འདྲ་མིན་བཅོ་བརྒྱད་ཅེས་བཤད་སྲོལ་ཡོད་པ་ནི། མང་པོ་ལ་གོ་དགོས། ལོ་རྒྱུས་སྟེང་གི་ཀིརྟི་དགོན་པའི་དགོན་ལག་ཏུ་འགྱུར་སྟངས་མ་འདྲ་བ་བཞི་ཙམ་ཡོད་པ་སྟེ། གཅིག་ནི་ཀིརྟི་སྐུ་ཕྲེང་ཞིག་གིས་མ་དགོན་གྱི་ཟུར་དུ་དགོན་པ་གསར་དུ་ཕྱག་འདེབས་གནང་སྟེ་དགོན་ལག་ཏུ་གྱུར་པའི་རིགས་དང། གཉིས་པ་ནི་བླ་མ་དང་དཔོན་པོ་སུ་རུང་ཞིག་གིས་རང་ཉིད་ཀྱིས་བཞེངས་པའི་དགོན་པ་འདི་ཀིརྟི་ཚང་ལ་ཕུལ་བའི་རྗེས་ཀིརྟི་དགོན་ལག་ཏུ་གྱུར་པ། གསུམ་པ་ནི་དཔོན་པོ་ཞིག་གིས་རང་གི་མངའ་ཁོངས་དང་མངའ་འབངས་ཡོངས་རྫོགས་ཀིརྟི་ཚང་ལ་ཕུལ་བས། དེའི་མངའ་ཞབས་ཀྱི་དགོན་པ་རྣམས་ཀྱང་རང་བཞིན་གྱིས་ཀིརྟི་ཚང་གི་དགོན་ལག་གི་གྲས་སུ་འདུས་འགྲོ་བ་ལྟ་བུ་ཡང་ཡོད། དཔེར་ན་ཀིརྟི་བླ་བྲང་གི་ཡིག་མཛོད་དུ་རྨེའུ་རྒྱལ་པོའི་མངའ་ཞབས་ཀྱི་ཤོག་ཁག་ཡོངས་རྫོགས་ཀིརྟི་ཚང་ལ་ཕུལ་བའི་བཀའ་གཏན་བྲིས་ཏེ་ཕུལ་བ་ནས་བཟུང། རྨེའུ་རྒྱལ་པོའི་མངའ་ཁོངས་ཀྱི་དགོན་པ་རྣམས་རང་བཞིན་གྱིས་ཀིརྟིའི་དགོན་ལག་གི་ཁོངས་སུ་བརྩི་སྲོལ་བྱུང་བ་ལྟ་བུ་ཡང་ཡོད། བཞི་པ་ནི། བཀའ་ཆོས་དབང་ལུང་གི་བརྒྱུད་པ་དང་འཆད་ཉན་སློབ་གཉེར། ཆོ་ག་ཕྱག་ལེན། འདོན་རྟ་དབྱངས་ནས་བཟུང་སྟེ་ཆོས་ཕྱོགས་ཀྱི་ལས་དོན་ཡོངས་རྫོགས་ཀྱི་ཁུངས་ཀིརྟི་ཚང་ལ་བཅོལ་བའི་ཐོག་ནས་རང་བཞིན་གྱིས་ཀིརྟི་ཚང་གི་དགོན་ལག་ཏུ་འགྱུར་འགྲོ་བའི་རིགས་ཤིག་ཀྱང་ཡོང་གི་ཡོད་འདུག་གལ་ཏེ་ཀི་རི་ཀུན་མཁྱེན་རིམ་བྱོན་གྱིས་ཕྱག་བཏབ་པ་དང་གཞན་ཞིག་གིས་ཆོས་ཕྱོགས་དང་སྒྲིག་འཛུགས་ཀྱི་ཐོག་ནས་དགོན་མགོ་ཀིརྟི་ཚང་ལ་ཕུལ་བའི་དགོན་པ་རྣམས་ཀྱང་བརྩིས་པ་ཡིན་ན། ཀིརྟི་ཚང་གི་དབང་རིས་སུ་གཏོགས་པའི་ཆོས་བརྒྱུད་རིས་མེད་ཀྱི་དགོན་པ་བཞི་བཅུ་ཙམ་ཡོད། དགོན་ལག་འདི་དག་ས་ཁུལ་རྒྱ་ཆེན་པོར་ཁྱབ་ཡོད་པ་དང་ད་ལྟའི་རྔ་པ་ཁུལ་གཅིག་པུ་ལ་མཚོན་ན་དེའི་ཁོངས་སུ་དགོན་ལག་དེ་ཙམ་མང་པོ་མེད། དགོན་མ་ལག་འདི་དག་ཡོངས་རྫོགས་ཀྱིས་ཀིརྟི་ཚང་གིས་གནང་བའི་དགོན་པའི་བཅའ་ཡིག་ལ་བརྩི་སྲུང་བྱེད་དགོས་པས་ཀིརྟི་དགོན་མ་ལག་ཡོངས་ཀྱི་དགེ་འདུན་པའི་ནང་ཁྲིམས་གཅིག་པ་ཡིན། དེ་བཞིན་དུ་ཀིརྟི་ཚང་གི་ཁྲི་འདོན་མཛད་སྒོ་དང་མཚན་ཉིད་གསན་བསམ་དབུ་འཛུགས་སྐབས་ཀྱི་མཛད་སྒོས་མཚོན་པའི་ཀིརྟི་ཚང་གི་མཛད་ཆེན་ཁག་དང་གཞན་ཡང་ལོ་གསར་གྱི་སྐབས་ཕྱོགས་ཕེབས་སྐབས་བསུ་སྐྱེལ་འཚམས་ཞུར་བཅར་རྒྱུ་བཅས་ཀྱི་འགན་ཁུར་ཀིརྟི་ཚང་གི་དགོན་ལག་རྣམས་ལ་གཅིག་མཚུངས་སུ་ཡོད། ཀིརྟི་བླ་བྲང་གི་ངོས་ནས་ཀྱང་ཀིརྟི་ཚང་གི་དགོན་སྡེ་ཁག་ལ་རོགས་རམ་གང་དགོས་གནང་གི་ཡོད། དཔེར་ན་གསར་དུ་ཕྱག་བཏབ་པའི་དགོན་པ་ཞིག་ཡིན་ཚེ་དགོན་པ་དེའི་གཙུག་ལག་ཁང་བཞེངས་སྐྲུན་སོགས་ཀྱི་འགྲོ་སོང་ཐད་ཀིརྟི་བླ་བྲང་གིས་རོགས་རམ་གནང་གི་ཡོད། དགོན་ལག་ཁ་ཤས་ལ་ཀིརྟི་བླ་བྲང་གིས་དཔལ་འབྱོར་གྱི་ལས་དོན་སྒྲུབ་མཁན་གྱི་སྤྱི་པ་བསྐོ་གཞག་དང་འབྲེལ་སྤྱི་རྫས་ཀྱང་ཀིརྟི་བླ་བྲང་གིས་གསོལ་བསྩལ་གནང་སྟེ་དགོན་ལག་དེའི་དཔལ་འབྱོར་གྱི་དཀའ་ངལ་སེལ་བའི་ཐབས་ཤེས་ཕྱག་བསྟར་གནང་གི་ཡོད། དཔེར་ན་ཚ་ཁོའི་ད་ཚང་དགོན་གྱི་འདུ་ཁང་གསར་བཞེངས་དང་ཟ་རུ་ལོག་ཀེ་དགོན་པའི་འདུ་ཁང་ལ་མེ་སྐྱོན་བྱུང་སྟེ་འདུ་ཁང་བསྐྱར་བཞེངས་བྱེད་པའི་སྐབས་ཀིརྟི་བླ་བྲང་གིས་དཔལ་འབྱོར་གྱི་རོགས་རམ་གནང་བ་ལྟ་བུའི་དཔེ་མཚོན་མང་པོ་ཡོད། དེ་ལྟར་དགོས་མཁོ་ནམ་བྱུང་སྐབས་ཀིརྟི་བླ་བྲང་ནས་དགོན་ལག་ཚོར་རོགས་རམ་གནང་གི་ཡོད། ཚོ་བདུན་ཀིརྟི་དགོན་པར་མཚན་ཉིད་གསར་འཛུགས་གནང་བའི་སྐབས་སུ་ཡང་འགྲོ་སོང་ཡོངས་རྫོགས་ཀིརྟི་བླ་བྲང་གིས་གནང་ཡོད། མཚམས་རེར་དགོན་པ་རེ་ཟུང་ལ་དཀའ་ངལ་ཐག་གཅོད་ཐོག་མཐུན་འགྱུར་གནང་ཆེད་ཀིརྟི་བླ་བྲང་ནས་སྐུ་ཚབ་རེ་མངགས་གཏོང་གནང་བའི་སྲོལ་ཡོད། ཀིརྟི་ཚང་གི་དགོན་ལག་སོགས་ལ་ཆོས་སྲིད་ཀྱི་དབང་ཚད་མཐོ་ཤོས་ཡོད་པའི་འགོ་འཛིན་སྐུ་ཚབ་ཏུ་ཁྲི་པ་རྣམས་ཀིརྟི་ཚང་གིས་བསྐོ་གཞག་གནང་གི་ཡོད་པ་དང། ཁྲི་པའི་གཉེར་པ་གཞུང་ནས་བསྐོ་དགོས། ཁྲི་པ་གཏོང་བའི་སྐབས་ཉེར་མཁོའི་གུར་དང་ཞོན་རྟ། དགོས་མཁོ་གཞན་དག་ཆ་ཚང་ཀིརྟི་བླ་བྲང་ནས་གོ་སྒྲིག་གནང་དགོས་ཀྱི་ཡོད། ཁྲི་པ་ས་གནས་དེར་བཞུགས་ཡུན་རིང་བསྔོ་རྟེན་གྱི་རིགས་ཁྲི་པ་རང་ཉིད་སྒེར་ལ་ཐོབ་པ་མ་གཏོགས་གཞན་པའི་འབུལ་རྫས་ཡོངས་རྫོགས་ཕྱིས་སུ་དགོན་པའི་གཞུང་ལ་འབུལ་དགོས། འདིའི་ཐད་ཀྱི་རྩིས་གཙང་མ་ཡོང་ཆེད་ཁྲི་པའི་གཉེར་པ་འདི་ཀིརྟི་བླ་བྲང་གིས་གཞུང་བསྐོ་གནང་གི་ཡོད། ཡིན་ཡང་ཁྲི་པ་ལ་སྒེར་གྱི་ཞབས་ཕྱི་པ་རེ་ཟུང་ཡོད་པ་དེ་དག་ཁྲི་པ་རང་ཉིད་ཀྱིས་འདེམས་སྒྲུག་བྱེད་པ་མ་གཏོགས་གཞུང་ནས་བསྐོ་སྲོལ་མེད། དགོན་ལག་དེ་དང་དེའི་ཆོས་འཆད་ཉན་སོགས་ཆོས་ཕྱོགས་ཀྱི་བྱེད་པོ་ཡོངས་རྫོགས་ཀྱི་འགན་ཀིརྟི་བླ་བྲང་གིས་བསྐོས་པའི་ཁྲི་པ་ལ་ཡོད། དེ་བཞིན་དགོན་པ་དེ་དང་འབྲེལ་བའི་རུ་ཤོག་དེའི་མང་ཚོགས་ཀྱིས་ཤི་དགེ་གསོན་དགེ་གང་འདྲ་ཞིག་ལ་གདན་འདྲེན་ཞུས་པ་ཡིན་ན་ཡང་ཁྲི་པ་ངེས་པར་ཕེབས་དགོས་པ་དང། ཤོག་ཁ་སྤྱི་པའི་ལབ་རྩེ་བསྟོད་རྒྱུས་མཚོན་པའི་ཆོས་ཕྱོགས་ཀྱི་ལས་དོན་ཆེ་ཕྲ་ཀུན་ལ་ཁྲི་པས་ལམ་སྟོན་དང་འགན་བཞེས་དགོས་ཀྱི་ཡོད། དཔེར་ན་ཟ་རུའི་དགོན་གྲོང་གཉིས་གདན་ས་སྟག་ཚང་ལྷ་མོ་སོགས་ལ་འཚམས་ཞུར་བཅར་བའི་སྐབས་གཙོ་བོ་ཟ་རུའི་ཁྲི་ཡུལ་ཁྲི་པས་སྣེ་ཁྲིད་པའི་འོག་ཏུ་ཟ་རུ་དགོན་པའི་བླ་མ་ལས་སྣེ་དང་ས་གནས་ཀྱི་འགོ་པ་རྒན་པོ་སོགས་འཚམས་ཞུ་འབུལ་བར་ཡོང་དགོས་ཤིང། འཚམས་ཞུ་འབུལ་བའི་སྐབས་སུ་འཚམས་ཞུའི་བཤད་པ་ཡང་ཟ་རུའི་ཁྲི་པས་ཞུ་དགོས་པ་ནི་ཁྲི་པའི་དབང་ཚད་མཚོན་བྱེད་ལྟ་བུར་ངོས་འཛིན་བྱེད། དགོན་པ་མེད་པའི་ཤོག་ཁ་ཆུང་བ་དང་ཚོ་པ་མང་པོ་ཞིག་ལ་ཨ་མཆོད་ཟེར་བའི་སྐུ་ཚབ་ཅིག་ཀིརྟི་བླ་བྲང་ནས་གཏོང་དགོས་ཀྱི་ཡོད། ཨ་མཆོད་རྣམས་ཤོག་ཁ་དང་ཚོ་པ་དེ་སྤྱི་པའི་ལྷ་ཁང་ནང་རྒྱུན་སྡོད་བྱས་ཏེ་སྤྱི་པའི་ཞབས་རིམ་སྒྲུབ་པ་དང། ཤི་དགེ་དང་གསོན་དགེ་སོགས་གདན་ཞུས་ཀྱི་རིགས་ལ་ཕེབས་ཏེ་མང་ཚོགས་ཀྱི་མངོན་འདོད་བཞིན་ཆོས་སྦྱིན་བྱེད་དགོས། ཨ་མཆོད་རྣམས་ཀྱི་བྱེད་ནུས་དང་ལས་དོན་གྱི་ངོ་བོའི་ཆ་ནས་ཁྲི་པ་དང་ཕྱོགས་འདྲ་བ་ཞིག་ཡིན་ན་ཡང་གོ་གནས་ལ་ཁྱད་པར་ཡོད། གདན་ས་སྟག་ཚང་ལྷ་མོ་ཀིརྟི་དགོན་དགེ་ལྡན་བཀྲ་ཤིས་འཁྱིལ་རྔ་ཡུལ་ཀིརྟི་དགོན་ཆེན་དགེ་ལྡན་ལེགས་བཤད་གླིང་ཧོར་གཙང་ཀིརྟི་དགོན་དགེ་ལྡན་བསྟན་འཕེལ་གླིང་ཚོ་བདུན་ཀིརྟི་དགོན་དགེ་ལྡན་བཀྲ་ཤིས་ཆོས་གླིང་བཅས་བཞི་ནི་མཚན་ཉིད་བཤད་གྲྭ་ཡོད་པའི་ཀིརྟི་ཚང་གི་གདན་ས་ཆེ་ཁག་རྣམས་ཡིན། གསན་མཁན་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་དཔེ་དེབ་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ལྔ་པ། དགོན་པ་དང་ས་གནས་ཀྱི་འབྲེལ་བ། སྤྱིར་ན་བོད་ཀྱི་ས་ཁུལ་སོ་སོའི་དགོན་པ་དང་ས་གནས་དབར་འབྲེལ་བ་དམ་ཟབ་ཡོད་ན་ཡང་འདི་དག་གི་འབྲེལ་བ་གཅིག་མཚུངས་ཤིག་མིན་ལ། ཀིརྟི་དགོན་པ་དང་དགོན་པ་གཞན་གྱི་གནས་སྟངས་ཀྱང་འདྲ་མཚུངས་ཤིག་མིན། ཀིརྟི་དགོན་པ་དང་ཀིརྟི་བླ་བྲང་གཉིས་ཐ་དད་ཡིན་ལ་དགོན་པ་ནི་ཀིརྟི་བླ་བྲང་གི་མངའ་འོག་ཡིན་ན་ཡང། དགོན་པས་ཆོས་ཕྱོགས་ཀྱི་བྱ་བ་སྒྲུབ་པ་དང་དགོན་པ་རང་གི་སྒྲིག་ཁོངས་ཀྱི་གྲྭ་པར་ལྟ་རྟོག་སྟངས་འཛིན་བྱེད་པ་ལས་ཕྱིའི་མི་སེར་ལ་ཐེ་གཏོགས་མི་བྱེད། ཀིརྟི་བླ་བྲང་ལ་ས་གནས་སྲིད་གཞུང་གི་མིང་མེད་ན་ཡང་ས་ཁུལ་དེའི་ས་གནས་སྲིད་གཞུང་ལྟ་བུ་ཞིག་ཡིན་པས་ས་གནས་དེའི་འཛིན་སྐྱོང་གི་དབང་ཆ་མཐོ་ཤོས་ཡོད་མཁན་དེ་ཡིན། ཀིརྟི་བླ་བྲང་གི་ལོ་རྒྱུས་རིང་པོ་ཡིན་ན་ཡང་བླ་བྲང་འདི་ས་གནས་སྲིད་གཞུང་གི་རྣམ་པར་གྲུབ་པའི་ལོ་རྒྱུས་འདི་ཀིརྟི་སྐུ་ཕྲེང་ལྔ་པ་གྲུབ་དབང་བསྟན་པའི་རྒྱལ་མཚན་ཚང་གི་སྐུ་དུས་ནས་འགོ་བཙུགས་པ་ཞིག་ཡིན་པས་དུས་ཡུན་དེ་ཙམ་རིང་པོ་མིན། སྐབས་དེའི་སི་ཁྲོན་གྱི་སྤྱི་ཁྱབ་རྒྱ་རིགས་ཤིག་གིས་སྟོད་ཕྱོགས་ཀྱི་ཤོག་ཁག་ལྔ་ཅུ་རྩ་གཅིག་གི་ཀིརྟི་ཚང་ལ་ཕུལ་བའི་བཤད་སྲོལ་ཡོད་ན་ཡང་ཀིརྟི་བླ་བྲང་ནས་ཤོག་ཁག་ལྔ་བཅུ་རྩ་གཅིག་པོ་འདིའི་ནང་ཁུལ་བདེ་འཇགས་ཐོག་རོགས་མགོན་བྱེད་པ་ལས་འདི་དག་ཀིརྟི་བླ་བྲང་གི་མངའ་ཁོངས་སུ་བསྡུས་མེད། ཟི་ཁྲོན་སྤྱི་ཁྱབ་འདིས་ད་དུང་ཀིརྟི་ཚང་ལ་བཀའ་ཤོག་དང་ཆབ་སྲིད་ཀྱི་དབང་ཆ་མཚོན་པའི་དངོས་ཆས་ཁ་ཤས་ཕུལ་འདུག་འདི་དག་གི་ཁྲོད་བླ་བྲང་གི་རྒྱ་སྒོའི་གཡས་གཡོན་གཉིས་སུ་བསླངས་པའི་ཁྲིམས་ལུགས་དབང་འཛིན་མཚོན་པའི་ཁྲིམས་ཤིང་ཀ་བ་དམར་པོ་གཉིས་དང་ད་དུང་རྒྱ་སྒོའི་གཞོགས་གཉིས་སུ་རྡོའི་སེང་གེ་གཉིས་ཡོད། ང་ཆུང་དུས་སུ་ངའི་བཞུགས་ཁྲིའི་ཐོད་དུ་ལྕགས་ཀྱི་མེ་ཏོག་ཅིག་དཔྱངས་ཡོད་པ་དང། ལྕགས་ཀྱི་མེ་ཏོག་དེ་ཏག་ཏག་ངའི་མགོ་ཐོད་དུ་འཁེལ་ཡོད་པས། མར་ཟགས་ཏེ་མགོ་ལ་ཕོག་མི་འོང་ངམ་བསམ་པའི་སེམས་ཁྲལ་རྒྱུན་དུ་ཡོད། ལྕགས་ཀྱི་མེ་ཏོག་འདི་ཡང་དབང་ཆའི་མཚོན་རྟགས་ཤིག་ཡིན་ཟེར། བཞུགས་ཁྲིའི་སྟེང་གི་མི་འདིར་དབང་ཆ་ཆེན་པོ་ལྡན་ལུགས་སྟོན་གྱི་ཡོད་ཚོད། ལྕགས་ཀྱི་མེ་ཏོག་འདིའི་ཡོང་ཁུངས་གང་ཡིན་ངས་གསལ་བོ་མི་ཤེས་ལ། བཞུགས་ཁྲིའི་ཐོད་དུ་ནམ་ཞིག་ལ་བཏགས་མིན་ཡང་ཤེས་ཀྱི་མེད། ཀིརྟི་ཚང་གིས་རོང་ཕྱོགས་མང་ཚོགས་ཀྱི་གྱོད་སྣ་མང་པོ་འདུམ་འགྲིག་གནང་སྟེ་ཡུལ་ཁམས་བདེ་ལ་བཀོད་པའི་མཛད་པ་ཤིན་ཏུ་རྒྱ་ཆེ་བས་མ་འོངས་པར་ཡང་མཛོད་དགེ་ཤོག་བཅུ་གཉིས་དང་སྟོད་ཤོག་ལྔ་བཅུ་རྩ་གཅིག་གི་གྱོད་སྣ་ཁ་མཆུ་ཡོངས་རྫོགས་ཀིརྟི་ཚང་གིས་འདུམ་འགྲིག་གནང་སྟེ་མུ་མཐུད་ཡུལ་ཁམས་ལ། ཞི་འཇམ་བདེ་སྐྱིད་ཡོང་བར་གནང་དགོས་ཚུལ་གྱི་བཀའ་ཤོག་ཀྱང་རྒྱ་ཕྱོགས་ནས་ཕུལ་བའི་ལོ་རྒྱུས་ཡོད་ལ། ཀིརྟི་སྐུ་ཕྲེང་རིམ་པའི་རིང་ཀིརྟི་ཚང་གི་ངོས་ནས་མདོ་སྨད་ཕྱོགས་ཀྱི་གྱོད་སྣ་ཆེ་ཆུང་ཤིན་ཏུ་མང་པོ་འདུམ་འགྲིག་གནང་སྟེ་ནང་ཁུལ་གྱི་བདེ་འཇགས་ཐོག་འགན་འཁུར་བའི་སྐོར་རྣམ་ཐར་ལོ་རྒྱུས་ཁག་ཏུ་གསལ་ཡོད། དཔེར་ན། འབོ་ར་དང་ཨ་མཆོག་བར་གྱི་གྱོད་སྣ་དང། གཙོས་དང་མཛོད་དགེའི་དབར་མི་ཤ་ཉིས་བརྒྱ་དགུ་བཅུ་གོ་དགུ་ཡོད་པའི་ཁ་མཆུ་ཆེན་པོ་ཡོད་པ། མདོ་སྨད་ཕྱོགས་ཀྱི་བླ་ཆེན་དང་དཔོན་ཆེན་སུ་གང་གིས་ཀྱང་འདུམ་འགྲིག་བྱེད་མ་ཐུབ་པ་ཀིརྟི་ཚང་གིས་འདུམ་འགྲིག་ཐག་གཅོད་གཙང་མ་གནང་བ་ལྟ་བུ་རེད། ཀིརྟི་བླ་བྲང་གིས་གཟུ་བྱས་པའི་རིགས་ལ་གཞན་གྱིས་ཁས་ལེན་མ་བྱས་པའི་གནས་ཚུལ་ཕལ་ཆེར་བྱུང་མྱོང་མེད་པ་ལྟ་བུ་ཡིན། འདི་ལ་རྒྱུ་མཚན་འདྲ་མིན་ཡོད་པ་ལས་རྒྱུ་མཚན་གཙོ་བོ་གཅིག་ནི་ཐོག་མར་གྱོད་བཤད་རོགས་ཟེར་ནས་ཚུར་ཞུ་གཏུག་བྱེད་པའི་སྐབས་སུ་འགལ་བ་ཡོད་སའི་ཕྱོགས་གཉིས་ཀའི་ངོས་ནས་ཀིརྟི་བླ་བྲང་གིས་ཐག་གཅོད་གང་གནང་ན་ཡང་བཀའ་གསུང་ཅི་སྒྲུབ་ཞུ་རྒྱུ་ཡིན་པའི་ཁས་ལེན་བྱེད་དགོས། དེ་བཞིན་དུ་ཆོས་ཕྱོགས་ནས་ཁོ་ཚོས་བླ་མ་ལ་དད་པ་བྱེད་ཀྱི་ཡོད་སྟབས་ཕྱོགས་སུ་མ་ལྷུང་བའི་ཐག་གཅོད་མཛད་པ་དེ་ལ་རང་བཞིན་གྱིས་ཡིད་ཆེས་དང་མོས་པ་བྱེད་ཀྱི་ཡོད། ཕྱོགས་གཞན་ནས་ཀིརྟི་བླ་བྲང་ཆབ་སྲིད་ཀྱི་མངའ་ཐང་ཆེན་པོ་དང་ཕྱོགས་གང་ས་ལ་འབྲེལ་བ་ཆེན་པོ་ཡོད་མཁན་ཞིག་ཡིན་པས་ཀིརྟི་བླ་བྲང་གི་ཐག་གཅོད་དང་ལེན་མ་བྱས་པ་ཡིན་ན། ཕྱོགས་མང་པོ་ནས་གནོན་ཤུགས་ཡོང་རྒྱུ་ཡིན་པར་མ་ཟད་གནོན་ཤུགས་དེའི་རྐྱེན་པས་ལས་ཀ་རྒྱ་ཆེ་ཆུང་ག་འདྲ་ཞིག་བྱས་པ་ཡིན་ན་ཡང་རྗེས་མ་བདེ་བ་ཞིག་ཡོང་གི་ཡོད་པ་མ་ཟད་ཀིརྟི་བླ་བྲང་གི་ངོས་ནས་ཀྱང་རང་གིས་ཐག་གཅོད་བྱས་པ་དེ་ཕ་རོལ་པོས་དང་ལེན་མི་བྱེད་ཐབས་མེད་ཀྱི་སྲིད་བྱུས་གཏིང་ཟབ་པོ་ཞིག་ཀྱང་འཛིན་གྱི་ཡོད་འདུག་ཀིརྟི་དགོན་པར་བཙོན་ཁང་མེད་མོད་ཀིརྟི་བླ་བྲང་ལ་ནག་ཉེས་ཅན་བཙོན་འཇུག་བྱེད་སའི་བཙོན་ཁང་སྡུག་པོ་གཉིས་ཡོད། བཙོན་ཁང་ནི་ཁྲིམས་འགལ་བྱེད་མཁན་གྱི་གྲྭ་པའི་ཆེད་དུ་མིན་པར་ནག་ཉེས་གསོག་མཁན་གྱི་མི་སྐྱའི་ཆེད་དུ་ཡིན། གལ་སྲིད་གྲྭ་པ་ཞིག་གིས་རྐུ་མ་བརྐུས་པ་ལྟ་བུའི་ཉེས་པ་བསགས་པ་ཡིན་ན་དགོན་པས་ཐག་གཅོད་མ་གནང་གོང་དུ་ཀིརྟི་བླ་བྲང་ནས་ཐེ་གཏོགས་བྱེད་མི་ཆོག། དགོན་པས་ཆད་པ་བཅད་ནས་སྒྲིག་ཁོངས་ནས་ཕུད་པའི་རྗེས་སུ་ཀིརྟི་བླ་བྲང་ལ་རྩིས་སྤྲོད་བྱ་དགོས་པ་དང་དེའི་རྗེས་ནས་ཀིརྟི་བླ་བྲང་གིས་ཉེས་པ་ཐག་གཅོད་བྱེད་ཆོག། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན། ལེ་ཚན་དེ་གོ་སྒྲིག་དང་གདུལ་བྱ་ཞུ་མཁན་ཅན་བྱམས་པ་ཕུན་ཚོགས་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་གྱི་གྲོས་ཚོགས་འཐུས་མི་ཧུན་སན་ཧན་མཆོག་གིས་ཁ་སང་ཕྱི་ཚེས་བཞི་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ཆེད་ཕེབས་གནང་ནས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་མཇལ་འཕྲད་གནང་སྐོར་ད་རིང་ཕྱི་ཚེས་ལྔ་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་གནང་འདུག། ཡང་ཨོསི་ཁྲེ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བེ་ནིས་མཆོག་གིས་ཧོང་ཀོང་ས་གནས་གཞུང་ནས་ཨོསི་ཁྲེ་ལི་ཡར་གནས་སྡོད་བྱེད་མཁན་ཧོང་ཀོང་གི་མང་གཙོ་དོན་གཉེར་བ་གཉིས་འཛིན་བཟུང་ཆེད་གནས་ཚུལ་མཁོ་སྤྲོད་སོགས་བྱེད་མཁན་ལ་ཧོང་ཀོང་གི་དངུལ་ལོར་ས་ཡ་རེ་སྤྲོད་རྒྱུའི་གསལ་བསྒྲགས་བྱས་པ་དེ་ཁས་ལེན་བྱ་ཐབས་མེད་པ་ཞིག་ཡིན་སྐོར་འགྲེལ་བརྗོད་གནང་འདུག། ཡང་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་མཆོག་གིས་རྒྱ་ནག་ནང་སང་ཉིན་ནས་བཟུང་ཉིན་གྲངས་གསུམ་རིང་འཚམས་གཟིགས་ལ་ཕེབས་འཆར་ཡོད་པ་དེའི་དམིགས་ཡུལ་གཙོ་བོ་ནི་འཛམ་གླིང་ནང་གི་དཔལ་འབྱོར་ཆེ་ཤོས་ཀྱི་རྒྱལ་ཁབ་ཨ་རི་དང་རྒྱ་ནག་གཉིས་བར་རྒྱུན་ལྡན་གྱི་འབྲེལ་ལམ་གསར་པ་ཞིག་ཡོང་བའི་ཆེད་དུ་ཡིན་འདུག།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་གཡང་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ